དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་དགུ་རེས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་ཡི་ཡིན། དེ་རིང་གི་ལས་རིམ་དེ་བཞིན་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང། འཕྲུལ་གཏོང་ཕྱག་རོགས་གནང་མཁན David Buck ལགས་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོའི་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་ཡི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ནང་སློབ་གྲྭའི་གུང་གསེང་དང་བསྟུན་གཞུང་གི་ཆོག་མཆན་མེད་པར་སློབ་ཕྲུག་ཚོར་ཁྱིམ་དུ་གསབ་སྦྱོང་རིགས་སྤྲོད་ཀྱི་ཡོད་མེད་ཐད་རྒྱ་ནག་གཞུང་གིས་ལྟ་རྟོག་བྱེད་བཞིན་ཡོད་པའི་སྐོར་བཅས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། སློབ་གྲྭ་ཁག་ཟླ་སྒྲིལ་གྱི་ལམ་ཁ་དེར་མི་འགྲོ་རང་འགྲོ་དང་དེ་མ་གཏོགས་ཐབས་གཞན་མེད་པར་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་སམ་བྷོ་ཊའི་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུའི

རྒྱ་གར་གྱི་གུ་རུ་གྲཱམ་གྲོང་ཁྱེར་ནང་དུ་དགུན་ཚོང་གཉེར་མཁན་བོད་མིའི་ཁྲོམ་རའི་ཉེ་འཁྲིས་ས་ཁུལ་དུ་རྒྱ་གར་བ་དང་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་ཚོས་ཁྲོམ་ར་གསར་བཙུགས་ཡོད་པས། དེ་ནང་གི་ཚོང་ཟོག་རིན་པ་ཁེ་པོར་བཙོང་བ་བཞིན། ཁུལ་དེའི་དགུན་ཚོང་གཉེར་མཁན་བོད་མི་ཚོའི་ཚོང་ལ་དོ་ཕོག་འགྲོ་བཞིན་པ་དེའི་ཐད་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་དང་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་རྒྱང་སྲིང་ཞུ་ཡི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་དབུ་འཛུགས་མ་ཞུས་གོང་ཐོག་མར། བོད་ནང་སློབ་གྲྭའི་གུང་གསེང་དང་བསྟུན་གཞུང་གི་ཆོག་མཆན་མེད་པར་སློབ་ཕྲུག་ཚོར་ཁྱིམ་དུ་གསབ་སྦྱོང་རིགས་སྤྲོད་ཀྱི་ཡོད་མེད་ཐད་ལ་རྒྱ་ནག་གཞུང་གིས་ལྟ་རྟོག་བྱེད་བཞིན་ཡོད་པའི་སྐོར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ནང་རྒྱ་ནག་རྒྱལ་ཡོངས་ཀྱི་སློབ་གྲྭ་ཁག་དགུན་ཁའི་གུང་གསེང་ལ་གཏོང་གི་ཡོད་ཀྱང་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་སློབ་མའི་གུང་གསེང་རིང་གསབ་སྦྱོང་གང་བྱུང་གཉེར་མི་ཆོག་པའི་ཁྲིམས་བཟོས་ཡོད་པ་བཞིན་འདི་ལོ་ཡང་བོད་ཀྱི་ས་གནས་ཁག་ཏུ་རྒྱ་ནག་གི་ཁྲིམས་དེ་ལག་བསྟར་གྱིས་བོད་ཀྱི་རྒྱལ་ས་ལྷ་ས་དང་བླ་བྲང། ཡུལ་ཤུལ་སོགས་སུ་ད་ལོའི་དགུན་ཁའི་གུང་གསེང་རིང་རྒྱ་ནག་གཞུང་གི་ཆོག་མཆན་མེད་པར་སློབ་ཕྲུག་ཚོ་ཚོགས་སྒེར་སུ་ཞིག་གིས་གསབ་སྦྱོང་རིགས་སྤྲད་ཆོག་གི་མེད་པ་མ་ཟད་བོད་ཀྱི་དགོན་སྡེ་གྲྭ་ཚང་ཁག་གིས་སློབ་མར་གསབ་སྦྱོང་སྤྲོད་རྒྱུར་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་བོད་ཀྱི་རྒྱལ་ས་ལྷ་ས་རུ་དགུན་ཁའི་གུང་གསེང་དང་བསྟུན། རྒྱ་ནག་གཞུང་ངོས་ནས་གསབ་སྦྱོང་སྤྲོད་ས་བཀོད་སྒྲིག་གཏན་འབེབས་ལས། སློབ་ཕྲུག་གི་ཕ་མ་དང་ནང་མིས་འདོད་མོས་ལྟར་གསབ་སྦྱོང་གང་ཡང་གཉེར་མི་ཆོག་པ་མ་ཟད། གཞུང་གིས་ཆོག་མཆན་སྤྲད་པའི་གསབ་སྦྱོང་སྤྲོད་ས་ཁག་ལས་དགོན་སྡེ་གྲྭ་ཚང་ཁག་གཙོས་རྒྱ་ནག་གཞུང་གི་ཆབ་སྲིད་དང་འགལ་བའི་མི་སྣ་ཚོ་གསབ་སྦྱོང་ནང་ཞུགས་པར་དོ་དམ་ནན་མོ་བྱེད་ཀྱི་ཡོད་པ་བརྗོད་བྱུང་ལ། ཡང་འབྲེལ་ཡོད་གཞན་ཞིག་ནས་ཡུལ་ཤུལ་སོགས་སུ་སློབ་ཕྲུག་གི་གུང་གསེང་སྐབས། རྒྱ་ནག་གཞུང་འབྲེལ་མི་སྣ་མཚམས་མཚམས་ཁྱིམ་ཚང་རེ་རེ་བྱས་ཡོང་སྟེ་སློབ་ཕྲུག་ལ་ཁྱིམ་དུ་གསབ་སྦྱོང་དང་ལས་ཀ་སོགས་ག་རེ་གཉེར་བཅུག་གི་ཡོད་མེད་ཐད་ལྟ་རྟོག་བྱེད་མཁན་བྱུང་གི་ཡོད་སྐོར་བརྗོད་བྱུང། འདི་ལོ་སྤྱི་ཟླ་དང་པོ་འགོ་བཙུགས་པ་དང་རྒྱ་ནག་སློབ་གསོ་ལྷན་ཁང་ཟེར་བས་བརྡ་ཁྱབ་ཅིག་བཏང་སྟེ་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་དགུན་ཁའི་གུང་གསེང་རིང་ས་གནས་ཁག་གི་ཁྲིམས་འཛིན་པས་ཤུགས་སྣོན་གྱིས་སློབ་ཕྱིའི་གསབ་སྦྱོང་ལ་ལྟ་བཤེར་དང་སྒྲིག་འགལ་གསབ་སྦྱོང་ལ་ཞིབ་བཤེར་ནན་མོ་དང་ཐེར་འདོན་ཐག་གཅོད་དགོས་པ་བརྗོད་འདུག་ལ་ཡང་གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་དེ་སྔ་ཡིན་ན་བླ་བྲང་ཕྱོགས་སུ་དགུན་ཁའི་གུང་གསེང་དང་འབྲེལ་ཚོགས་དགེ་ཚང་མའི་སློབ་ཕྲུག་ཚོ་གསབ་སྦྱོང་སྤྲོད་རྒྱུའི་ལུགས་སྲོལ་ཤུགས་ཆེར་དར་ཡོད་ཀྱང། ད་ལྟ་གཞུང་གི་བཀོད་ཁྱབ་འོག་དེའི་རིགས་གང་ཡང་གཉེར་མི་ཆོག་པས་སློབ་གྲྭའི་ནང་བོད་ཡིག་མི་ཆོག་པ་དང་གུང་གསེང་སྐབས་བོད་ཡིག་གསབ་ཁྲིད་མི་ཆོག་པས་དངོས་གནས་བོད་རིགས་བྱིས་པ་ལོ་ཆུང་ཚོ་གང་ཡང་མི་ཤེས་མཁན་དང་རེ་བ་བརྒྱབ་ས་མེད་པ་ཞིག་ཏུ་གཏོང་གི་ཡོད་པར་འགྲེལ་བརྗོད་གནང་གི་འདུག་ཕྱི་ལོ་ཉིས་སྟོང་ཉིས་རྩ་གཅིག་ལོ་ནས་བཟུང་རྒྱ་ནག་གཞུང་གིས་སློབ་གྲྭ་ཕྱི་ནས་སློབ་མར་གསབ་སྦྱོང་སྤྲོད་རྒྱུ་བཀག་འགོག་བྱས་རྗེས། ལོ་དེའི་སྤྱི་ཟླ་བཅུ་གཅིག་ནང་མཚོ་སྔོན་དང་མགོ་ལོག་ཕྱོགས་ནས་གུང་གསེང་དང་འབྲེལ་སློབ་མར་བོད་ཡིག་གསབ་སྦྱོང་སྤྲོད་མི་ཆོག་པའི་བཙན་བཀའ་བཏང་ཡོད་པ་རེད་ལ་དེ་སྐབས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཤེས་རྟོགས་བྱུང་བར། ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་ལོར་མི་སྒེར་ངོས་ནས་སློབ་མ་བསྡུ་རུབ་ཀྱིས་བོད་སྐད་ཡིག་གི་གསབ་སྦྱོང་སྤྲོད་རྐྱེན་ལྷ་ས་ཁུལ་དུ་དངུལ་ཆད་རྒྱ་སྒོར་ཁྲི་གཉིས་དང་དགེ་རྒན་གྱི་ལག་ཁྱེར་གཞུང་བཞེས་བཏང་བའི་གནས་ཚུལ་བྱུང་བ་སོགས་ཡོད་པ་དང་རྒྱ་ནག་གཞུང་གིས་ལོ་རེ་བཞིན་བོད་ནང་གི་སློབ་མ་ཚོ་བོད་ཡིག་སློབ་ཁྲིད་ཇེ་ཉུང་དུ་གཏོང་བ་དང། སྤྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ནང་རྒྱ་ནག་གཞུང་གིས་བོད་ཀྱི་རྔ་བ་ཁུལ་ཡོངས་ཀྱི་སློབ་གྲྭ་ཆུང་འབྲིང་ཁག་ཏུ་སློབ་ཚན་ཚང་མ་རྒྱ་ཡིག་ལ་བསྒྱུར་བ་དང་དཀར་མཛེས་ཁུལ་དུ་སློབ་གྲྭ་ཁག་ནང་བོད་ཡིག་རྩ་ནས་སློབ་ཁྲིད་བྱེད་མི་ཆོག་པའི་སྲིད་བྱུས་ལག་བསྟར་བྱེད་བཞིན་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་བསྟན་འཛིན་དཔལ་མོ་ལགས་དང་མཁའ་འགྲོ་གཡང་འཛོམས་གཉིས་ནས་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་འགན་འཛིན་སྡེ་ཚན་ཁོངས་ཀྱི་སྲི་ཞུ་ལས་བྱེད་རྣམས་ཀྱིས་ཉེར་མཁོའི་བོད་ཀྱི་སྐད་ཡིག་ཟབ་སྦྱོང་གནང་རྒྱུ་ཡིན་འདུག་བཅུ་གསུམ་བར་ཉིན་གྲངས་དྲུག་གི་རིང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ་བོད་མིའི་སྒྲིག་འཛུགས་ཀྱི་འགན་འཛིན་སྡེ་ཚན་ཁོངས་ཀྱི་སྲི་ཞུ་ལས་བྱེད་རྣམས་ནས་ཉེར་མཁོའི་བོད་ཀྱི་སྐད་ཡིག་ཟབ་སྦྱོང་གནང་རྒྱུ་ཡིན་འདུག། དེ་ཡང་ཕྱི་ཚེས་བརྒྱད་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན་ཟླ་བ་དང་པོའི་ཚེས་བརྒྱད་རེས་གཟའ་ཟླ་བའི་ཉིན་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ་ལས་བྱེད་འདེམས་བསྐོ་ལྷན་ཁང་གི་འགོ་ཁྲིད་འོག་བོད་མིའི་སྒྲིག་འཛུགས་ཀྱི་འགན་འཛིན་སྡེ་ཚན་ཁོངས་ཀྱི་སྲི་ཞུ་ལས་བྱེད་རྣམས་ལ་ཉེར་མཁོའི་བོད་ཀྱི་སྐད་ཡིག་ཟབ་སྦྱོང་དབུ་འཛུགས་གནང་ཡོད་པ་དང། ཟབ་སྦྱོང་དེའི་ཐོག་དྲུང་ལས་ནས་ཟུང་དྲུང་བར་གྱི་སྲི་ཞུ་ལས་བྱེད་ཁྱོན་བཅུ་དྲུག་མཉམ་ཞུགས་གནང་འདུག་པ་དང། ཁོང་རྣམས་ལ་བོད་ཀྱི་ལོ་རྒྱུས་དང་གཞུང་འབྲེལ་ཡིག་བཟོ། སུམ་རྟགས་བཅའ་ཁྲིམས་སྐོར་ཟབ་ཁྲིད་གནང་རྒྱུ་ཡོད་པ་རེད་འདུག་དེ་ཡང་ཟབ་སྦྱོང་དབུ་འབྱེད་མཛད་སྒོའི་སྐུ་མགྲོན་གཙོ་བོར་ལས་བྱེད་འདེམས་བསྐོ་ལྷན་ཁང་གི་ཚོགས་གཙོ་དཔེ་ཟུར་དབང་འདུས་ཚེ་རིང་ལགས་དང། འདེམས་ལྷན་དྲུང་ཆེ་ཚེ་རིང་དབྱངས་སྐྱིད་ལགས། ས་རཱ་མཐོ་སློབ་ཀྱི་སློབ་སྤྱི་པ་སངས་ཚེ་རིང་ལགས། དེ་བཞིན་ཟབ་ཁྲིད་པ་རྣམ་པ་དང་ཟབ་སྦྱོང་ལ་མཉམ་ཞུགས་གནང་མཁན་སྲི་ཞུ་ལས་བྱེད་བཅས་ཚང་འཛོམས་ཐོག་ས་རཱ་མཐོ་སློབ་ཀྱི་སློབ་སྤྱི་པ་སངས་ཚེ་རིང་ལགས་ཀྱིས། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་སྐོར་ངོ་སྤྲོད་གསུང་བཤད་གནང་གྲུབ་མཚམས་སྐུ་མགྲོན་གཙོ་བོ་ལས་བྱེད་འདེམས་བསྐོ་ལྷན་ཁང་གི་ཚོགས་གཙོ་དཔེ་ཟུར་དབང་འདུས་ཚེ་རིང་ལགས་ཀྱིས། ཟབ་སྦྱོང་དེའི་དགོས་དམིགས་དང་གལ་གནད་སྐོར་གསུང་བས། སྲི་ཞུའི་ལས་བྱེད་རྣམས་ལ་བོད་ཀྱི་སྐད་ཡིག་གོང་མཐོར་གཏོང་རྒྱུར་དམིགས་ཏེ་ཟབ་སྦྱོང་གོ་སྒྲིག་གནང་བ་ཡིན་སྐོར་དང། བོད་ཀྱི་སྐད་ཡིག་སྲུང་སྐྱོབ་དགོས་གལ་ཆེན་པོ་ཡིན་པའི་སྐོར་ལམ་སྟོན་གསུང་བཤད་གནང་འདུག། བཀའ་བརྒྱུད་ཀྱི་དགུན་ཆོས་ཆེན་མོ་ཐེངས་ཉི་ཤུ་རྩ་བཞི་པ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ནས་འགོ་འཛུགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་གཅིག་བར་འཚོགས་རྒྱུ་ཡིན་པ་དང། ད་ཐེངས་ཀྱི་བཀའ་བརྒྱུད་ཀྱི་དགུན་ཆོས་ཆེན་མོ་འཛུལ་ཞུགས་གནང་མཁན། རྒྱ་བལ་འབྲུག་གསུམ་གྱི་དགོན་སྡེ་ཁག་བཅུ་གཉིས་ནས་གྲྭ་པ་ཁྱོན་བསྡོམས་གཅིག་སྟོང་ཉིས་བརྒྱ་ཙམ་གྱིས་འཛུལ་ཞུགས་གནང་འདུག། དེ་ཡང་དགུན་ཆོས་སྐབས་གཙོ་བོ་མཚན་ཉིད་དང་དགུན་ཆོས་ཀྱི་དུས་རྒྱུན་གྱི་མཛད་རིམ་དང་མཉམ་མེད་དྭགས་གསུམ་དང་དུས་གསུམ་མཁྱེན་པའི་སྟེང་བགྲོ་གླེང་ཞུ་རྒྱུ་ཡིན་པ་དང་འདི་ཟླའི་ཚེས་བཅུ་གཅིག་ཉིན་དགུན་ཆོས་དེའི་མཇུག་སྒྲིལ་བ་དང། ཚེས་བཅུ་བཞི་ནས་ཉི་ཤུ་རྩ་ལྔ་བར་བཀའ་བརྒྱུད་སྨོན་ལམ་ཐེངས་སུམ་ཅུ་སོ་བརྒྱད་པ་དེ་འཚོགས་གནང་རྒྱུ་རེད་འདུག་དེ་ཡང་རྒྱལ་བ་ཀརྨ་པ་མཆོག་གི་བཤད་གྲྭ་ཁག་གི་མཁན་སློབ་རྣམ་པས་བཀའ་སློབ་ནན་པོ་ཕེབས་པ་ལྟར་དེ་རིང་གི་བཀའ་བརྒྱུད་ཀྱི་དགུན་ཆོས་ཆེན་མོ་ཐེངས་ཉི་ཤུ་རྩ་བཞི་པའི་སྐབས་སྤྱི་ཟླ་དང་པོའི་ཚེས་བརྒྱད་ནས་དབུ་འཛུགས་ཀྱིས་ཉིན་གྲངས་བཞིའི་རིང་རྒྱལ་བ་མི་བསྐྱོད་རྡོ་རྗེའི་ཞལ་ལུང་ཁྲིད་ཐུང་བརྒྱ་རྩའི་དེ་སྔོན་བཤད་འཕྲོས་རྣམས་མུ་མཐུད་བཀའ་ཁྲིད་གནང་རྒྱུ་ཡིན་པ་དང་དེ་ཡང་རྒྱལ་དབང་ཀརྨ་པ་མཆོག་གིས་ཁྲིད་ཐུང་བརྒྱ་རྩའི་བཀའ་ཁྲིད་གནང་བ་དང་ཆབས་ཅིག་ནམ་རྒྱུན་དུས་ནས་རང་གི་བློ་ཁ་ནང་དུ་འཁོར་ནས་སེམས་ཀྱི་རང་བཞིན་དང་སེམས་ཀྱི་གནས་ལུགས་ཤེས་དགོས་པ་བཞིན། མི་གཞན་གྱི་སྐྱོན་རྐྱང་རྐྱང་མཐོང་བ་ལྟ་བ་ཙམ་མ་ཡིན་པར་སོ་སོ་རང་ཡར་རྒྱས་གཏོང་ཆེད་སོ་སོ་རང་གི་སྐྱོན་གང་ཡིན་ཁ་ནང་དུ་འཁོར་ནས་བསམ་བློ་གཏོང་རྒྱུ་སོགས་རང་སེམས་གཅུན་དགོས་པ་དེ་གལ་ཆེན་པོ་ཡིན་པའི་སྐོར་གསུངས་འདུག། བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་སླར་ཡང་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་ལ་སྐུལ་འདེད་གཏོང་དགོས་པའི་ནན་བཤད་བྱས་འདུག། བོད་རང་སྐྱོང་ལྗོངས་ཟེར་བའི་ཆོས་ལུགས་ལས་རིགས་ཀྱི་འཐུས་མིའི་བཞུགས་མོལ་ཚོགས་འདུ་ཞིག་འདི་ཟླའི་ཚེས་ལྔ་ཉིན་བོད་ཀྱི་རྒྱལ་ས་ལྷ་སའི་ནང་འཚོགས་སྐབས་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་ལ་སྐུལ་འདེད་གཏོང་དགོས་པའི་ནན་བཤད་བྱས་འདུག་དེ་ཡང་བོད་ལྗོངས་ཉིན་རེའི་ཚགས་པར་ཟེར་བའི་རྒྱ་ནག་གཞུང་འབྲེལ་གྱི་ཚགས་པར་གྱིས་གནས་ཚུལ་སྤེལ་དོན་ལྟར་ན། བོད་རང་སྐྱོང་ལྗོངས་ཀྱི་ཆོས་ལུགས་ལས་རིགས་ཀྱི་འཐུས་མིའི་བཞུགས་མོལ་ཚོགས་འདུ་དེ་ནི་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་གཙོ་སྐྱོང་བྱས་པ་དང། ཚོགས་འདུའི་ཐོག་བོད་རང་སྐྱོང་ལྗོངས་ཀྱི་ཆོས་ལུགས་ལས་རིགས་ཀྱི་འཐུས་མིའི་སློབ་གསོ་གསོ་སྦྱོང་ལས་དོན་སྤེལ་ཚུལ་བཤད་འདུག། ཡང་ཚོགས་འདུ་དེའི་ཐོག་འདུ་ཤེས་གསུམ་གྱི་སློབ་གསོ་སྤེལ་ཚུལ་དང་རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་སློབ་སྦྱོང་དགོན་སྡེ་དོ་དམ་ལ་ཤུགས་སྣོན་དང་གསར་གཏོད་བཅས་ལ་ཐོབ་པའི་མྱོང་ཚོར་ཁག་ལྷུག་པོ་གླེང་ནས་བོད་རང་སྐྱོང་ལྗོངས་ཀྱི་ཆོས་ལུགས་ལས་རིགས་ཀྱི་འཐུས་མི་ཚོས་སྙིང་དབུས་ནས་རྒྱ་ནག་དམར་ཤོག་ཚོགས་པའི་བཀའ་ལ་ཉན་པ་དང། བཀའ་དྲིན་ཚོར་བ་རྗེས་སུ་འབྲང་བ་བཅས་བྱས་པ་དང། མོས་སེམས་ལྔ་ཟེར་བ་རྒྱུན་ཆད་མེད་པར་ཟབ་ཏུ་གཏོང་གི་ཡོད་ཚུལ་བཤད་འདུག་ཡང་སྐབས་དེར་ཝང་ཅུན་ཀྲེང་གིས་ལོ་གཅིག་རིང་འབྲེལ་ཡོད་སྡེ་ཚན་ཁག་གིས་བོད་རང་སྐྱོང་ལྗོངས་ལ་ལས་དོན་བཀོད་སྒྲིག་བྱས་པ་ཁག་དོན་འཁྱོལ་ནན་ཏན་བྱས་ནས་རྒྱལ་ཁབ་ཀྱི་འདུ་ཤེས་དང་སྤྱི་དམངས་ཀྱི་འདུ་ཤེས། ཁྲིམས་སྐྱོང་གི་འདུ་ཤེས་བཅས་ཀྱི་སློབ་གསོ་གཏིང་ཟབ་སྤེལ་ཡོད་པ་རེད། ཡང་བོད་རང་སྐྱོང་ལྗོངས་ཡོངས་ཀྱི་ཆོས་ལུགས་ལས་རིགས་ཀྱི་འཐུས་མིའི་བཞུགས་མོལ་ཚོགས་འདུ་ལྷ་སར་འཚོགས་ཡོད་པའི་ཐད་བོད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན། འདི་ལ་ད་རྒྱ་ནག་དམར་ཤོག་གཞུང་གི་ཆོས་ལུགས་ལས་དོན་ཚོགས་འདུ་དེ་ནི་སྔོན་གྱི་ཚོགས་འདུ་དེ་ཚོ་དང་ད་ཅིག་ནང་དོན་དེ་གཅིག་པ་འདྲ་བོ་ཆགས་བསྡད་པ་རེད། གཙོ་བོ་དེ་ད་དགོན་སྡེ་ཁག་གི་དང་བླ་སྤྲུལ་རྣམ་པ་དང་ད་ཆོས་ལུགས་མི་སྣ་ཚང་མ་གི་རྒྱ་ནག་དམར་ཤོག་གི་སྲིད་དབང་ལ་རྒྱབ་སྐྱོར་བྱེད་དགོས་ཡ་དང་རྒྱ་ནག་དམར་ཤོག་གི་འགོ་ཁྲིད་དེ་དཔེ་ཡང་དག་པ་ཡིན་པ་དང་ད་ཞི་ཅིན་ཕིང་གིས་ད་བར་དུ་ཆོས་ལུགས་མི་སྣ་དང་ཆོས་ལུགས་ལས་དོན་དང་འབྲེལ་ཡོད་ཡ་གི་སྲིད་ཇུས་དེ་ཚོ་ལག་བསྟར་བྱེད་དགོས་ཡ་དེའི་དཔེ་དེ་ཡང་དག་པ་ཡིན་པ་དེ་རེད་ད་རྡོག་རྡོག་རྒྱ་ནག་དམར་ཤོག་གཞུང་གི་སྲིད་དབང་ལ་རྒྱབ་སྐྱོར་བྱེད་ཡ་དང་དེའི་ཁ་ཉན་དགོས་ཡ་དེའི་བཀའ་དྲིན་དྲན་དགོས་ཡ་དེ་རེད་ད་དེ་མར་རྡོག་རྡོག་བཤད་སོང་ན་ནི་ད་ཆོས་ལུགས་ཀྲུང་གོ་ཅན་དུ་འགྱུར་བ་ཟེར་ཡ་དེའི་སྲིད་ཇུས་དེ་ལག་ལེན་མཐའ་འཁྱོལ་བྱེད་ཡ་དང་ནི་དགོན་སྡེ་ཁག་ལ་དོ་དམ། སྔོན་ལས་ལྷག་པའི་དོ་དམ་བྱས་ནས་རྒྱ་ནག་དམར་ཤོག་གི་ཅི་གསུང་སྒྲུབ་ཡ་དང་ད་ནང་བཞིན་རྒྱ་ནག་དམར་ཤོག་གཞུང་གི་སྲིད་དབང་ཐད་ལ་རྒྱབ་སྐྱོར་བྱེད་དགོས་ཡ་ད་དེ་ཁོ་རང་ཚོ་གི་ཚོགས་འདུ་གི་དམིགས་ཡུལ་གཙོ་བོ་དེ་དེ་རེད་བསམ་གི། རྒྱ་ནག་གཞུང་གིས་ལོ་ལྟར་བཞིན་བོད་རང་སྐྱོང་ལྗོངས་ནང་ལོ་རེའི་ལས་དོན་ལག་བསྟར་ཟེར་བའི་ཚོགས་འདུ་འཚོགས་བཞིན་ཡོད་ཀྱང། ལོ་ལྟར་བརྟན་བརླིང་ལ་གཙོ་དོན་དང་ཁ་བྲལ་ལ་ངོ་རྒོལ་བྱས་ཏེ་རྒྱ་ནག་གཞུང་གི་འགོ་ཁྲིད་ཞི་ཅིན་ཕིང་གི་རྗེས་སུ་འཇུག་དགོས་པ་བཤད་བཞིན་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་ལྷ་ས་དང་གཞིས་རྩེ་སོགས་སུ་བོད་མི་ཚོས་ལས་ཞུགས་བྱས་པར་གོང་ས་མཆོག་དང་ཁ་བྲལ་བར་འབྲེལ་བ་གཅོད་དགོས་པར་བརྡ་ཁྱབ་དང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང་བར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བདུན་པའི་ནང་གོ་ལོག་བ་ཡན་དགོན་པའི་དགེ་འདུན་པ་དང་ནག་ཆུ་གྲོང་ཁྱེར་ཤན་རྩ་རྫོང་གི་དགོན་པ་ཁག་ཏུ་གོང་ས་མཆོག་ལ་ངོ་རྒོལ་དགོས་པའི་ས་རྟགས་སོགས་བརྒྱབ་བཅུག་ཡོད་པ། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རེས་གཟའ་ཟླ་བའི་ཉིན་རྒྱ་ནག་དམར་ཤོག་ཚོགས་པས་རང་འགུལ་གྱིས་བཅོས་བསྒྱུར་དང་ལྐོག་ཟ་རུལ་སུངས་ལ་འཐབ་རྩོད་བྱེད་བཞིན་པའི་ལས་དོན་མུ་མཐུད་རྒྱུན་སྐྱོང་དགོས་པ་ནན་བཤད་བྱས་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རེས་གཟའ་ཟླ་བའི་ཉིན་རྒྱ་ནག་དབུས་དམར་ཤོག་ཚོགས་པའི་སྒྲིག་ཁྲིམས་ཞིབ་བཤེར་ལྷན་ཁང་ཐེངས་ཉི་ཤུ་པའི་ཚང་འཛོམས་ཐེངས་གསུམ་པའི་ཐོག་གཏམ་བཤད་དེ་སྤེལ་ཡོད་པ་དང་ཚོགས་ཆེན་དེས་ལྐོག་ཟ་རུལ་སུངས་ཀྱི་རྐྱེན་དང་གནས་སྟངས་གསར་པ་ལ་གདོང་ལེན་བྱ་རྒྱུ་ཡིན་པ་གལ་ཆེན་པོ་ཡིན་པ་བསྟན་འདུག་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཏང་སྲིད་དམག་གསུམ་གྱི་གཙོ་འཛིན་ཞི་ཅིན་ཕིང་གིས་དབུས་སྒྲིག་འཛུགས་ཀྱི་ལྟ་རྟོག་ལྷན་ཁང་གི་ཚོགས་འདུ་གསུམ་པའི་ཐོག་གཏམ་བཤད་བྱེད་སྐབས། ཞི་ཅིན་ཕིང་གིས་འདས་པའི་ལོ་བཅུའི་རིང་ལྐོག་ཟ་རུལ་སུངས་ལ་ཁ་གཏད་གཅོག་པའི་འབད་བརྩོན་བྱས་རྗེས་རྒྱལ་ཁ་ཆེན་པོ་ཐོབ་ཡོད་ཀྱང་ད་དུང་དཀའ་ངལ་དང་རྙོག་འཛིང་ཆེ་བའི་གནས་སྟངས་ཤིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ལ་ཞི་ཅིན་ཕིང་གིས་མུ་མཐུད་ལམ་ལྷོང་ཡོང་ཐབས་སུ་ལྐོག་ཟ་རུལ་སུངས་ལ་འཐབ་རྩོད་བྱ་རྒྱུ་དང་ད་ཕན་བྱུང་བའི་གྲུབ་འབྲས་རྣམས་སྲ་བརྟན་དུ་གཏོང་རྒྱུར་ནུས་ཤུགས་ཆེ་རུ་གཏོང་དགོས་པའི་འབོད་སྐུལ་ཞུས་འདུག་ཚོགས་འདུ་དེར་རྒྱ་ནག་དབུས་ཆབ་སྲིད་ལྷན་ཁང་གི་རྒྱུན་ལས་ཚོགས་ཆུང་གི་ཚོགས་མི་སོགས་མཐོ་རིམ་མི་སྣ་ཁ་ཤས་མཉམ་ཞུགས་བྱས་ཡོད་པ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་ཕྱི་ཚེས་བརྒྱད་ཉིན་གནས་ཚུལ་སྤེལ་འདུག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་འགོ་ཁྲིད་འོག་རྒྱ་ནག་གཞུང་གིས་དམར་ཤོག་ཚོགས་པའི་ལས་དོན་གྱི་གཙོ་བོ་རུ་འཛིན་པའི་ལྐོག་ཟ་རུལ་སུངས་ལ་འཐབ་རྩོད་ཤུགས་ཆེན་བྱེད་བཞིན་ཡོད་པ་དང། སྲིད་འཛིན་ཞི་ཅིན་ཕིང་ལ་རྒྱབ་སྐྱོར་བྱེད་མཁན་ཚོས་འདས་པའི་ལོ་བཅུའི་རིང་རྒྱལ་ཁབ་ཀྱིས་དེའི་ཐད་གྲུབ་འབྲས་ངོ་མཚར་བ་ཞིག་ཐོབ་ཡོད་ཅེས་ཟེར་ཡང་དེ་ལ་ངོ་རྒོལ་མཁན་ཚོས་ཆབ་སྲིད་ཀྱི་དབང་ཆ་བེད་སྤྱོད་ཀྱིས་ཁ་གཏད་བྱེད་མཁན་ཚོར་འབུར་འཇོམས་བྱེད་སའི་ལག་ཆ་ཞིག་ཏུ་གྱུར་ཡོད་པ་བཤད་ཀྱི་ཡོད། དེ་ལྟར་ཡང་ཞི་ཅིན་ཕིང་གིས་ལྐོག་ཟ་རུལ་སུངས་ལ་འཐབ་རྩོད་བྱེད་བཞིན་པའི་ཁྲོད་དུ་གནས་སྟངས་གསར་པ་དང་བསྟུན་ནས་དོགས་ཟོན་བྱེད་དགོས་པ་ནན་བཤད་བྱས་ཡོད་པ་དང་རྒྱ་ནག་དམར་ཤོག་ཚོགས་པའི་དབུས་སྒྲིག་ཁྲིམས་ཞིབ་བཤེར་ལྷན་ཁང་གི་ཚོགས་འདུ་དེ་ནི་དམར་ཤོག་ཚོགས་པས་རང་འགུལ་གྱིས་བཅོས་བསྒྱུར་དང་ལྐོག་ཟ་རུལ་སུངས་འགོག་ཐབས་ཀྱི་ནུས་ཤུགས་སྔར་ལས་ཇེ་ཆེར་གཏོང་བའི་འཐབ་ཇུས་དང་ལས་དོན་ཁག་གྲོས་བསྡུར་བྱེད་རྒྱུའི་སྟེགས་བུ་ཞིག་ཡིན་པར་བརྗོད་འདུག། ཨ་རིའི Bloomberg གསར་ལས་ཁང་གིས་ཕྱི་ཚེས་དྲུག་ཉིན་གནས་ཚུལ་སྤེལ་དོན་ལྟར་ན། ཨ་མི་རི་ཀའི་གསར་ལས་ཁང་གིས་རྒྱ་མིའི་དམག་མིའི་ཁྲོད་ལྐོག་ཟ་རུལ་སུངས་ཀྱི་གནད་དོན་རྒྱ་ཆེར་ཁྱབ་བཞིན་པ་དང་རྒྱ་ནག་གི་དམག་སྤྱི་གཙོས་པའི་དམག་དཔོན་མང་པོའི་གནས་དབྱུང་བཏང་བ་དང་ད་ཆ་རྒྱ་ནག་གིས་ཐའེ་ཝན་ལ་དམག་བརྒྱབ་རྒྱུའི་ནུས་པ་ཡོད་མེད་སྐོར་དྲི་བ་མང་པོ་བཀོད་མཁན་བྱུང་བཞིན་ཡོད་འདུག། ཡང་རྒྱ་གར་ལྷོ་ཕྱོགས་ཏཱ་མིལ་ན་ཏུའུ་མངའ་སྡེའི་ནང་དུ་མ་དངུལ་འཛུགས་སྐྲུན་གྱི་ཚོགས་འདུ་ཞིག་གི་ཐོག་ཨ་སྒོར་ཐེར་འབུམ་བརྒྱད་ཅུ་ཡི་མ་དངུལ་འཇོག་པའི་གྲོས་མཐུན་ལ་མཚན་རྟགས་བཀོད་པ་གསལ་བསྒྲགས་གནང་འདུག་ཕྱི་ཚེས་བརྒྱད་ཉིན་འཛམ་གླིང་གི་བཟོ་གྲྭ་ཁག་གིས་རྒྱ་ནག་གི་མཐུན་རྐྱེན་སྣ་མང་དུ་འགྱུར་བ་གཏོང་བར་ཆེད་དུ་དང། རྒྱ་གར་རྒྱ་སྐྱེད་དུ་འགྲོ་བཞིན་པའི་དུས་དང་མཚུངས་རྒྱ་གར་གྱི་མངའ་སྡེ Tamil Nadu ནང་དུ་དེང་རབས་ཀྱི་རླངས་འཁོར་དང་གློག་ཆས་བཟོ་ལས་གྲགས་ཅན Microsoft། Hyundai། Royal Enfield དང་ཝེད་ནམ་གྱི་གློག་གི་རླངས་འཁོར་བཟོ་མཁན VinFast སོགས་ཐུན་མོང་ནས་མ་དངུལ་འཛུགས་སྐྲུན་གྱི་ཚོགས་འདུ་ཞིག་གི་ཐོག་རྒྱ་གར་སྒོར་ཁྲག་ཁྲིག་ཆེན་མོ་དྲུག་ཚེག་དྲུག་ཅུ་རེ་བཞིའམ་ཨ་སྒོར་ཐེར་འབུམ་བརྒྱད་ཅུ་ཡིས་མངའ་སྡེའི་ནང་དུ་མ་དངུལ་གཏོང་རྒྱུའི་ཁས་ལེན་དང་སྦྲགས་མཚན་རྟགས་བཀོད་ཡོད་པ་གསལ་བསྒྲགས་གནང་འདུག་འཛམ་གླིང་གི་བཟོ་གྲྭ་ཁག་གིས་རྒྱ་གར་ནི་འཕེལ་རྒྱས་ཀྱི་སྣེ་ཁྲིད་མཁན་གྱི་གཙོ་བོ་ཞིག་ཏུ་རྩི་བཞིན་ཡོད་ལ་ཁོང་ཚོས་རྒྱ་ནག་ནས་བཟོས་པའི་ཐོན་སྐྱེད་ཁག་གི་སྣ་གྲངས་མང་དུ་གཏོང་བར་བརྩོན་བཞིན་ཡོད་ལ་དེ་མ་ཟད་རྒྱ་གར་གྱི་འབྱོར་འབྲིང་གྲལ་རིམ་འཕེལ་རྒྱས་འགྲོ་བཞིན་པ་དེས་ས་གནས་ཀྱི་དགོས་མཁོའང་འཕེལ་རྒྱས་སུ་གཏོང་གི་ཡོད་སྟབས། ད་ཐེངས་ཕྱི་རྒྱལ་གྱི་བཟོ་ལས་ཁང་གིས་མ་རྩ་འཛུགས་ཕྱོགས་དེ་ཕུགས་རྒྱང་རིང་པོའི་དམིགས་ཡུལ་ཞིག་ཡིན་པ་ཚོད་དཔག་བྱེད་ཀྱི་འདུག་ཡང་རེས་གཟའ་ཟླ་བའི་ཉིན་རྒྱ་གར་གྱི་མངའ་སྡེ་ཏཱ་མིལ་ན་ཀྲུ་གཞུང་གིས་གྲོས་མཐུན་དེ་དག་གི་ནང་དུ་ཀྲ་ཀྲ་ནུས་ཤུགས་བསྐྱར་གསོ་ནས། སྒོར་ཐེར་འབུམ་བདུན་བརྒྱ་བརྒྱད་དང། སིང་ག་པོར་གྱི་སེམ་ཀོབ་བཟོ་ལས་ཁང་ནས་སྒོར་ཐེར་འབུམ་སུམ་བརྒྱ་དྲུག་ཅུ་རེ་གཉིས་ཚེག་སུམ་ཅུ་སོ་བརྒྱད་དང། ཨ་ད་ནི་ཚོགས་པས་སྒོར་ཐེར་འབུམ་བཞི་བརྒྱ་ཉི་ཤུ་རྩ་བདུན་ཚེག་དྲུག་ཅུ་རེ་བརྒྱད་དང Microsoft ནས་སྒོར་ཐེར་འབུམ་ཉི་ཤུ་རྩ་བདུན་ཚེག་བཞི་སོགས་ཀྱི་གྲངས་ཐོ་བསྡུ་རུབ་ཁང་ཞིག་འཛུགས་སྐྲུན་བྱེད་པར་ཞལ་འདེབས་གནང་རྒྱུ་ཡིན་པ་གསལ་སྟོན་གནང་འདུག་མངའ་སྡེ་དེའི་སྤྱི་ཁྱབ་བློན་ཆེན་ཨེམ་ཀེ་སི་ཏཱ་ལིན་གཞུང་གིས་དངུལ་དེ་དག་གི་ལས་གཞི་བརྒྱུད་ནས་མངའ་སྡེའི་ཡུལ་མི་ས་ཡ་གཅིག་ཚེག་བཞི་བཅུ་ཞེ་ལྔ་ལ་ཐད་ཀར་ལས་ཀའི་གོ་སྐབས་གསར་སྐྲུན་བྱེད་རྒྱུའི་ཚོད་དཔག་བྱེད་ཀྱི་ཡོད་པ་གསལ་བསྒྲགས་ཡང་གནང་འདུག། ཨ་རི་ཕྱོགས་ནས་རྒྱ་གར་དང་མཉམ་འབྲེལ་གྱི་སྒོ་ནས་རྒྱ་གར་དང་ཞི་བདེ་རྒྱ་མཚོའི་བརྟན་ལྷིང་དར་སྤེལ་གཏོང་རྒྱུ་ཡིན་འདུག་རྒྱ་གར་གྱི་ཁྲི་སྤུན་གསར་ཁང་གིས་ཕྱི་ཚེས་བདུན་ཉིན་རྒྱལ་ས་ལྡི་ལི་ནས་གནས་ཚུལ་སྤེལ་བར་གཞིགས་ན། ཨ་མི་རི་ཀས་དམག་དོན་ཁ་ཕྱོགས་ཨེ་ཤི་ཡར་གཏད་ཡོད་པ་བཞིན་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་བརྟན་ལྷིང་དང་བདེ་འཇགས་དར་སྤེལ་གཏོང་ཐབས་ཀྱི་ཡུལ་གྲུའི་ཁོངས་སུ་རྒྱ་གར་ཚུད་ཡོད་པ་གསུངས་འདུག་ཅིང། དེ་ཡང་ཨ་རིའི་རྒྱལ་སྲུང་ལས་ཁུངས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བརྩམས་པའི་ཞིབ་ཕྲའི་ལས་དོན་ཁག་དྲ་ཐོག་ཏུ་བཀོད་པའི་ནང། རྒྱ་གར་ཕྱོགས་ཀྱི་རྒྱལ་སྲུང་ལས་དོན་དེང་རབས་ཅན་དུ་བསྒྱུར་ཕྱོགས་ཀྱི་འཆར་གཞི་ཁག་གསལ་སྟོན་གནང་བའི་ཁྲོད། ཡུལ་གྲུ་གཉིས་ཀྱི་རྒྱལ་སྲུང་བཟོ་ཚོང་མཉམ་འབྲེལ་ཐོག་འཐབ་འཛིང་དམག་གྲུའི་སྒུལ་ཤུགས་དང་དེ་མིན་གྱི་དམག་འཐབ་འཁོར་ལོ་སོགས་ཐོན་སྐྱེད་བྱ་རྒྱུ་གཙོ་གནད་དུ་བཟུང་ཡོད་པ་གསལ་སྟོན་གནང་བ་དང་མཚུངས། ཨ་རིའི་ཕྱོགས་ནས་དམག་དོན་མཉམ་འབྲེལ་གྱི་ཐད་རྒྱ་གར་ཙམ་དུ་མ་ཟད་ཉི་ཧོང་དང་ལྷོ་ཀོ་རི་ཡ། Australia། དང། Philippines། བཅས་སུ་ཡུལ་གྲུ་དེ་དག་དང་མཉམ་འབྲེལ་གྱིས་རྒྱ་གར་དང་ཞི་བདེ་རྒྱ་མཚོའི་བརྟན་ལྷིང་དང་བདེ་འཇགས་ཐད་མཉམ་ལས་གནང་རྒྱུ་ཡིན་འདུག། མངའ་ཁུལ་གྱི་སྲུང་སྐྱོབ་ལ་དམིགས་ནས་ཨ་རི་ཕྱོགས་ནས་ཆེས་སྔོན་ཐོན་གྱི་དམག་དོན་འཕྲུལ་རིག་ཡར་རྒྱས་གཏོང་རྒྱུ་ཡིན་འདུག་ཅིང་དེ་ཡང་ཨ་རིའི་རྒྱལ་སྲུང་སྔོན་རྩིས་ཁྲོད་ཞི་བདེ་རྒྱ་མཚོའི་བདེ་འཇགས་ལས་གཞིའི་རྣམ་གྲངས་ཀྱི་ཆེད་ཨ་སྒོར་ཐེར་འབུམ་དགུ་དང་གྲངས་ཆུང་གཅིག་གཏོང་རྒྱུ་ཡིན་འདུག་ཨ་རི་ཕྱོགས་ནས་རྒྱ་གར་དང་མཉམ་འབྲེལ་གྱི་སྒོ་ནས་རྒྱ་གར་དང་ཞི་བདེ་རྒྱ་མཚོའི་བརྟན་ལྷིང་དར་སྤེལ་གཏོང་རྒྱུ་ཡིན་འདུག། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། སློབ་གྲྭ་ཁག་ཟླ་སྒྲིལ་གྱི་ལམ་ཁ་དེར་མི་འགྲོ་རང་འགྲོ་དང་དེ་མ་གཏོགས་ཐབས་ཤེས་མེད་པ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་སམ་བྷོ་ཊ་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུའི་སྟེང་གསུངས་ཡོད་པའི་སྐོར་ལོ་པཎ་ལགས་ཀྱིས་སྙན་སྒྲོན་བཞུགས་སྒར་དུ་སྤྱི་ཟླ་དང་པོའི་ཚེས་པ་དྲུག་ནས་བརྒྱད་ཀྱི་བར་ཉི་མ་གསུམ་གི་རིང་སམ་བྷོ་ཊ་བོད་སློབ་ཚོགས་པའི་ཁྱབ་ཁོངས་སློབ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་ཐེངས་མ་བཅུ་དྲུག་པ་གནང་ཡོད་པ་གི་མཇུག་བསྡོམས་སྟེང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཆེད་ཕེབས་ལམ་སྟོན་གནང་སྐབས། ཁོང་གིས་བཙན་བྱོལ་བོད་མིའི་སློབ་གྲྭ་ཁ་ཤས་ཀྱི་ནང་ཡུལ་མི་མ་གཏོགས་སློབ་ཕྲུག་མེད་པ་དང། སློབ་གྲྭ་མང་ཆེ་བར་བོད་མི་སློབ་ཕྲུག་ལས་ཡུལ་མི་མང་བ་ཆགས་ཡོད་པ། སློབ་གྲྭ་ཁག་ཅིག་ཏུ་བོད་མི་དང་ཡུལ་མི་གཉིས་ཀ་མང་ཉུང་གཅིག་མཚུངས་སུ་ཆགས་གྲབས་ཡིན་པ་དང། ང་ཚོའི་སྲིད་བྱུས་གི་ངོ་ཐོག་ནས་རྒྱལ་བ་རིན་པོ་ཆེ་གི་དགོངས་པ་གཞིར་བཟུང། བོད་པ་དང་ཧི་མ་ལ་ཡའི་རི་རྒྱུད་དེ་དག་ལ་ཤེས་ཡོན་སྤྲོད་སྟངས་ཀྱི་སྲིད་བྱུས་གཅིག་པ་འཛིན་རྒྱུར། བཀའ་ཤག་སྐབས་བཅུ་དྲུག་པ་གི་ངོས་ནས་དེ་ལ་འགྱུར་བ་མེད་པར་འགྲོ་རྒྱུ་གི་གཏན་འཁེལ་བསྡད་ཡོད་ཀྱང། ད་ལྟའི་སྤྱི་ཚོགས་འགྱུར་འགྲོས་ལ་དཔག་པ་གི་སློབ་གྲྭ་ཕྲུ་གུ་གྲངས་ཇེ་ཉུང་དུ་འགྲོ་བཞིན་པ་ཚང་མས་མངོན་གསལ་གཟིགས་བསྡད་ཡོད་པས། གནས་སྟངས་དེ་ལ་དཔག་པའི་མ་འོངས་བྱེད་ཕྱོགས་ཀྱི་རྩ་འཛིན་ལམ་སྟོན་ཁག་གསར་འཛུགས་ངེས་པར་བཟོ་དགོས་པ་དང། ང་ཚོས་ད་ལྟ་སློབ་གྲྭ་ཁག་ཟླ་སྒྲིལ་གྱི་ལམ་ཁ་དེར་མི་འགྲོ་རང་འགྲོ་དང་དེ་མ་གཏོགས་ཐབས་གཞན་མེད་པ་གི་སྐོར་ལ་གསུང་བཤད་གནང་གི་འདུག།
ད་སློབ་གྲྭ་ཟླ་སྒྲིལ་བྱེད་ཡག་གི་ལམ་ཁ་དེ་ལ་ང་ཚོ་མ་འགྲོ་རང་འགྲོ་རེད་མ་གཏོགས་ཅིག་གི་དེ་ང་ཚོ་ཐབས་ཡོད་མ་རེད་དེ་ང་ཚོ་ལས་ཀ་ཤོར་གི་འདུག་དེ་ལ་ཡང་སྐད་ཆ་མ་རེད་ལས་ཀ་ཤོར་གི་ཡོད་པ་ཡིན་ནས་ལས་ཀ་མ་ཤོར་གི་སྔོན་ལ་ཡང་ང་ཚོ་ཅིག་བང་འགྲིག་པོ་བྱེད་ནས་དགེ་རྒན་ཚོ་ཡིན་ནས་རེད་ལས་བྱེད་ཡིན་ནས་རེད་སུ་ཡིན་ནས་ཕར་ལས་ཀ་གཞན་པ་སྤྲད་ཡ་ཡོད་ན་སྤྲད་སྤྲད་ཡ་མེད་པ་ཡིན་ནས་ང་ཚོ་ཁུངས་ཅིག་གར་སོ་བསྲན་པོ་བྱེད་བྱེད་དེ་དགེ་རྒན་དེ་ལ་ཡང་ཅིག་མ་འོངས་པ་ཕན་ཐོགས་ཡོད་པའི་འགྲོ་སྟངས་འདྲ་པོ་ཅིག་བཟོས་བྱས་ང་ཚོ་ཅིག་བྱས་བསམ་བཏང་བར་མ་བསྟན་ཡང་འགྱུར་བ་ཅིག་བཏང་གི་རེད་ལབ་ན་ལམ་སང་སེམས་ཁྲལ་ཞེ་པོ་བྱེད་དགོས་དེ་ནི་དཀའ་ངལ་གནས་སྟངས་དེ་ནི་མ་རེད། སམ་བྷོ་ཊ་བོད་སློབ་ཚོགས་པ་གི་སྤྱི་ཁྱབ་འགན་འཛིན་ཚེ་རིང་དོན་གྲུབ་ལགས་ནས་ང་ཚོའི་སློབ་གྲྭ་ཁག་ཏུ་ཤེས་ཡོན་འགྲོ་ཕྱོགས་ཀྱི་ཆ་ནས་དེང་དུས་ཀྱི་ཡར་རྒྱས་དང་ལྷན་གོམ་པ་མཉམ་སྤོས་བྱེད་ཐུབ་པ་དང། སྲོལ་རྒྱུན་གྱི་ཆ་ནས་ཀྱང་ང་ཚོ་བོད་ཀྱི་སྐད་དང་ཡི་གེ་རིག་གཞུང་གཅེས་འཛིན་སྐྱོང་སྤེལ་གསུམ་གྱི་ཐོག་ང་ཚོས་དེ་སྔ་ལས་ལྷག་པ་གི་ཤུགས་སྣོན་བྱས་བསྡད་ཡོད་པ་དང། སློབ་གྲྭ་ཁག་ནང་ཛ་དྲག་ཤོས་ནི་སློབ་ཕྲུག་གི་གྲངས་འབོར་ཇེ་ཉུང་དུ་འགྲོ་བཞིན་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། སློབ་མའི་གྲངས་འབོར་དེ་ད་ལྟའི་ང་ཚོའི་བོད་པའི་སྤྱི་ཚོགས་ཀྱི་ཨ་ནི་ཅིག་དཀའ་ངལ་གཅིག་མཚུངས་རེད་ང་ཚོའི་སློབ་ཅིག་གི་སློབ་ཕྲུག་ཨ་ནི་གྲངས་འབོར་དེ་ད་ལོ་རེ་ལོ་རེ་ཉུང་རུ་ཉུང་རུ་འགྲོ་དུས་སྒང་ལ་ད་ང་ཚོའི་བསླབ་གྲྭ་ཁག་བསླབ་གྲྭ་ཁ་ཤས་ཅིག་ཟླ་སྒྲིལ་བྱེད་དགོས་བསླབ་གྲྭ་ཁ་ཤས་ཡང་སྒོ་བརྒྱབ་དགོས་བསླབ་གྲྭ་ཁ་ཤས་ཡང་ཅིག་འཛིན་གྲྭ་མར་ཕབ་དགོས་དེ་གནས་སྟངས་དེ་ང་ཚོ་ཅིག་ད་དཀའ་ངལ་ཁག་ཤོས་འདྲ་བོ་ཅིག་རེད་ཞག་ཡང། ཚོགས་ཞུགས་པ་སམ་བྷོ་ཊ་ཅོན་ཏ་ར་སློབ་གྲྭ་གི་འགན་འཛིན་ཉི་མ་ལྷ་མོ་ལགས་ནས་ཁ་རྩ་དགོས་གཏུག་གི་སྤྱི་ཚོགས་ཀྱི་འགྱུར་བ་གི་དཀའ་ངལ་ཆེ་ཤོས་ཞིག་ནི་སློབ་གྲྭ་ཁག་ནང་ཕྲུ་གུའི་བྱ་སྤྱོད་ཀྱི་ཆ་ནས་དཀའ་ངལ་ཞིག་ཆགས་བསྡད་ཡོད་པ་དང། སྔར་འཛིན་གྲྭའི་ནང་སློབ་ཕྲུག་སུམ་ཅུ་བཞི་བཅུ་ཡོད་པ་ལས་ཀྱང་དེང་སང་གི་སློབ་ཕྲུག་ལྔ་དྲུག་ལ་སློབ་ཁྲིད་བྱ་རྒྱུ་དཀའ་ངལ་ཆེ་བ་གི་ཉམས་མྱོང་བྱུང་བའང་འགྲེལ་བརྗོད་གནང་གི་འདུག།
སློབ་ཕྲུག་ཉུང་ཉུང་ཡོད་པ་ཡིན་ན་ཡང་ཨ་ནི་ཅིག་སྔར་འཛིན་གྲྭ་གཅིག་གི་ནང་ལ་སྤུ་གུ་སུམ་ཅུ་བཞི་བཅུ་ཡོད་པའི་གི་སློབ་ཁྲིད་བྱས་པ་དང་མི་འདྲ་བར་དེང་སང་སྤུ་གུ་སྐར་ལྔ་དྲུག་ཅིག་ཡོད་པ་ཡིན་ན་དེ་ལ་དཀའ་ངལ་ཆེ་བ་འདྲ་བོ་ཅིག་དེ་འདྲའི་གི་ཚོར་བ་འདྲ་བོ་ཅིག་ད་ཅིག་ལོ་མང་པོ་ཅིག་སློབ་ཁྲིད་ཀྱི་ད་ད་ད། ཅིག་བསླབ་གྲྭའི་ནང་ལོགས་ལ་ལས་ཀ་བྱེད་པའི་གི་ད་ཉམས་མྱོང་ལ་བལྟས་པའི་གི་ཐོག་ནས་དེ་འདྲའི་ཅིག་ཞུས་ན་མི་འགྲིག་མ་འགྲིག་པ་མི་འདུག་ཅིག་འདི་བསམ་གྱི་འདུག་སོང་ཙང་ད་འདི་ཚོའི་ཐད་ལ་ཨ་ནི་ཕལ་ཆེར་ད་ང་རང་ཚོ་ཕ་མ་གཅིག་པོ་ཞུས་ནས་འགྲིག་གི་མ་རེད་ཅིག་ང་སྤྱི་ཚོགས་ཁྱོན་ཡོངས་ཀྱི་ཅིག་བསམ་བློ་འཁྱེར་ཕྱོགས་འདྲ་བོ་དེ་ཚོ་ལ་ཅིག་མ་འོངས་པ་ལ་ང་ཚོ་ཚང་མས་གི་ངོས་ནས་གི་འགྱུར་བ་གཏང་དགོས་ཡག་ཅིག།
སྦེལ་ཀོབ་སམ་བྷོ་ཊ་སློབ་གྲྭ་གི་ཚོགས་ཞུགས་པ་ཟླ་བ་བཀྲ་ཤིས་ལགས་ནས་ཚོགས་འདུ་འདིའི་སྟེང་སྔོན་མའི་གྲོས་ཆོད་ཁག་ལ་བསྐྱར་ཞིབ་དང་ཤེས་ཡོན་དང་འབྲེལ་བ་གི་བྱེད་སྒོ་ཁག་ཚགས་ཚུད་ཡར་རྒྱས་གཏོང་ཕྱོགས་སོགས་གོ་བསྡུར་ཞིག་གནང་ཐུབ་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།
ཤེས་ཡོན་དང་འབྲེལ་བའི་གི་བྱེད་སྒོ་མང་པོ་ཅིག་ཡོད་རེད། དགེ་རྒན་ཆེད་ལས་ཡར་རྒྱས་ལ་སོགས་པ་དེ་གས། འདི་གས་དེ་ཚགས་ཚུད་པོ་དང་ཡར་རྒྱས་ག་འདྲས་གཏང་དགོས་འདུག་དེ་གཅིག་བྱས། འདི་ག་ལ་ཡང་འདི་དང་འབྲེལ་བའི་གི་ང་ཚོ་འགལ་རྐྱེན་མང་པོ་ཅིག་ཡོང་གི་ཡོད་རེད། དེ་ག་ནང་བཞིན་གི་འགན་འཛིན་ཆ་ཚང་གི་སོ་སོའི་གི་གསར་གཏོད་ཀྱི་ཕྱག་ལས་ག་རེ་གནང་གི་ཡོད་པ་དང། ཡང་འགལ་རྐྱེན་ག་རེ་ག་རེ་འཕྲད་ཀྱི་འདུག་དེ་གས་ཚང་མ་བྱུང་ཚད་དེ་རིང་དེ་གོ་བསྡུར་ཞུས་པ་རེད་བྱང་ཤེར་གནང་བ་རེད།
སམ་བྷོ་ཊ་བོད་སློབ་ཚོགས་པ་གི་ཁྱབ་ཁོངས་སློབ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་ནི་ལོ་རེ་གི་ནང་ཐེངས་མ་རེ་འཚོགས་བཞིན་པ་དང། ད་ལམ་གྱི་ཚོགས་འདུའི་སྟེང་ས་གནས་ཁག་སུམ་ཅུ་སོ་བཞི་ནས་དགེ་ཆེ་དང་སློབ་སྤྱི་སོགས་འགན་འཛིན་སུམ་ཅུ་ཐམ་པ་མཉམ་ཞུགས་གནང་ཡོད་ཅིང། ལྷན་ཚོགས་སུ་གྲོས་ཆོད་དོན་ཚན་དྲུག་བཞག་པ་གི་ནང། དུས་ཚོད་མང་ཤོས་གྲོས་ཆོད་དོན་ཚན་གཉིས་པ་གི་སྟེང་བཏང་བ་གི་ནང་དོན་ནི། སློབ་གྲྭ་སོ་སོའི་ཤེས་ཡོན་ཡར་རྒྱས་གཏང་ཐབས་སུ་གསར་གཏོད་ཀྱི་རྣམ་པ་འདྲ་མིན་ཡོང་བ་སོགས་འགན་འཛིན་ཚང་མར་བློ་སྐྱེད་དང་མིག་དཔེ་བསྟན་ཚུལ་འཁོད་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཉི་ཧོང་ནང་བཅའ་བཞུགས་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་ནང་གི་བོད་རིགས་སྤྱི་མཐུན་ཚོགས་པ་བཅས་མཉམ་འབྲེལ་སྒོ་ནས་ཉེ་དུས་ཡུལ་དེའི་ནང་ས་ཡོམ་ཤུགས་ཆེ་བྱུང་ནས་མི་རྒྱུ་ཟོག་གསུམ་ལ་གནོད་སྐྱོན་ཆེན་པོ་བྱུང་བའི་གདུང་སེམས་མཉམ་སྐྱེད་ཞུ་ཕྱིར་མཆོད་འབུལ་སྨོན་ལམ་གསུང་འདོན་གོ་སྒྲིག་ཞུས་པ་དེའི་སྐོར་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ལ་འདི་གའི་གསར་འགོད་པ་བསོད་ནམས་ལྷ་མོ་ལགས་ཀྱིས་གནད་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། ཉི་ཧོང་གི་རྒྱལ་ས་ཀྲོ་ཀིའོ་ནང་བཅའ་བཞུགས་བོད་གཞུང་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་ནང་གི་བོད་རིགས་སྤྱི་མཐུན་ཚོགས་པ་རྣམས་མཉམ་འབྲེལ་སྒོ་ནས་སྤྱི་ཟླ་དང་པོའི་ཚེས་དྲུག་སྟེ་རེས་གཟའ་སྤེན་པའི་ཉིན་ཉེ་དུས་ཡུལ་དེའི་ནུབ་བྱང་ནོ་ཀྲོ་ཞེས་པའི་ཕྱེད་གླིང་ནང་ས་ཡོམ་ཆེན་པོ་ཞིག་བརྒྱབ་ནས་མི་རྒྱུ་ཟོག་གསུམ་ལ་གནོད་སྐྱོན་ཚབས་ཆེ་བཏང་བར། བོད་ཕྱི་ནང་གཉིས་སུ་འཁོད་པའི་བོད་མི་རྣམས་ཀྱིས་གདུང་སེམས་མཉམ་སྐྱེད་ཞུ་རྒྱུའི་སླད་དུ་ཉི་ཧོང་བོད་ཁང་ནང་སྨོན་ལམ་གསུང་འདོན་གོ་སྒྲིག་ཞུས་འདུག་པས་དེའི་སྐོར་ཉི་ཧོང་ནང་བཅའ་བཞུགས་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ལ་ཞལ་པར་བརྒྱུད་གནད་འདྲི་ཞུས་པས་ཁོང་གིས་གསུང་དོན། རྣམ་པ་ཚོས་མཁྱེན་གསལ་ལྟར་ད་ལྟ་གི་དེ་ཉི་ཧོང་ནང་ལོགས་ལ་ཨེ་ནི་ཉིས་སྟོང་ཉི་ཤུ་རྩ་བཞི་གི་ཕྱི་ལོ་གསར་པའི་གི་ཉི་མ་དང་པོ་དེའི་ཉིན་རྒྱབ་རང་ལ་ཨེ་ནི་ས་ཡོམ་ཆེན་པོ་ཅིག་འདུག་ཅེས་བྱུང་ཡོད་རེད། ས་ཡོམ་ཆེན་པོ་དེ་བྱུང་ས་དེ་ཡང་ད་ཉི་ཧོང་གི་ནུབ་བྱང་གི་ས་ཁུལ་དེ་ཚོར་ཆགས་བསྡད་ཡོད་རེད་ཁོ་ཚོའི་གི་ནོ་ཏོ་ཕྱེད་གླིང་གླིང་ཕྲན་སི་ལེགས་རོ་ནོ་ཏོ Peninsula ཟེར་ད་དེའི་ནང་ལོགས་ལ་ས་ཆ་ཁུལ་ཤུགས་ཆེ་ཅིག་ཨི་ཤི་ཁ་ཝ་དང་ཝ་ཇི་མ་དེ་འདུག་ཆགས་བསྡད་ཡོད་རེད་དེ། ས་ཡོམ་གྲངས་ཚད་དེ Magnitude བདུན་དང་གྲངས་ཆུང་དྲུག་འདུག་ཆགས་འདུག་བ་དེ་ཆེན་པོ་ཞེ་དྲག་རེད། ཐེངས་འདིའི་ནང་ལོགས་ལ་མི་སྲོག་སྐྱོན་བཅས་མང་པོ་བྱུང་ཡོད་རེད། དེའི་ནང་ལོགས་ལྷག་པར་དུ་ཁང་པ་ཞིག་པ་དེ་འདྲ་དང་ཟམ་པ་ལུག་པ་དང་མེ་སྐྱོན་ཤོར་བ་དང་རྒྱུ་ནོར་ལ་གོད་ཆག་ཤུགས་ཆེན་པོ་ཞིག་བྱུང་བསྡད་ཡོད་རེད། ད་ཡིན་ན་ཁོ་རང་ཚོས་ཚགས་ཚུད་པོ་ཐོག་ནས་བལྟས་ཡག་མ་ལས་འགུལ་བྱས་རྗེས་མི་གི་སྲོག་ལ་སྐྱོན་བྱུང་བ་དེ་ཉུང་ཤས་ཅིག་རེད་ད་ཡིན་ན་བརྒྱ་ལྷག་ཙམ་ཞིག་ཆགས་འགྲོ་གི་ཡོད་རེད་ད་དུང་དབྱིན་བར་ཚོས་མི་མང་པོ་ཅིག་རྩད་ཆོད་གི་ཡོད་མ་རེད་མང་པོ་ཅིག་ད་ལྟ་བསྡད་ས་ཡེ་མེད་པ་བྱས་རྗེས།

ཉི་ཧོང་གི་སྲིད་བློན་མཆོག་ལ་ཐུགས་གསོའི་གསུང་འཕྲིན་ཞིག་བསྩལ་གནང་མཛད་པ་དེ་སྒྲོག་སྦྱང་སོགས་ཞུས་པར་ཉི་ཧོང་བ་རྣམས་དགའ་ཚོར་ཆེན་པོ་བྱུང་བ་མ་ཟད་སེམས་འགུལ་ཡང་ཆེན་པོ་ཐེབས་འདུག།
དེ་དང་མཉམ་པོ་ལ་ཨེ་ནི་ཉེ་བའི་ཆ་ལ་ད་ལྟ་སྐྱབས་མགོན་རིན་པོ་ཆེ་ཕ་གི་བོད་ག་ཡ་ལ་རྡོ་རྗེ་གདན་ལ་བཞུགས་ཡོད་རེད་རྡོ་རྗེ་གདན་ལ་སྐྱབས་མགོན་རིན་པོ་ཆེ་གིས་དེ་འདྲ་འཛོམས་པའི་མི་མང་ཚོགས་ནང་ལོགས་ལ་ཉི་ཧོང་ནང་ལོགས་ལ་དེ་འདྲ་བྱུང་བ་དེ་སྐོར་ལ་གདུང་སེམས་མཉམ་སྐྱེད་ཡོད་པ་དང་ཐུགས་གསོའི་སྨོན་ལམ་དེ་ག་ཤེས་རབ་སྙིང་པོ་འདུག་འདོན་པ་དེ་ཚོ་ཚང་མ་འདུག་སེ་འགྲེལ་བཤད་ཞུ་ཡི་ཡིན། དེ་ནས་སྐྱབས་མགོན་རིན་པོ་ཆེ་གིས་ད་ཉི་ཧོང་གི་སྲིད་བློན་ཀི་ཤི་ད་ཧྥུ་མི་ཡོ་ལགས་ལ་གསུང་འཕྲིན་ཅིག་གནང་ཡོད་རེད། དེ་ཡས་མི་ཚང་མའི་མདུན་ལ་སྒྲོག་སྦྱང་འདུག་སེ་ཞུ་ཡི་ཡིན། དེའི་མཉམ་པོ་ལ་ནི་རྒྱ་གར་ལ་ཡོད་པའི International Buddhist Confederation ཁོ་རང་ཚོས་ཀྱི་ཐུགས་གསོ་ཡི་ཕྱག་ཡིག་ཅིག་གནང་འདུག་བ། འདི་ཚོ་ཡས་འདུག་སེ་ཁོ་ཚོར་སྙན་སེང་དུ་ཞུས་དུས་ཙམ་པ་ཉི་ཧོང་མི་དེ་ཚོ་དགའ་པོ་ཞེ་དྲག་བྱུང་སོང་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་གིས་བོདྷ་ག་ཡ་དེ་ལ་མི་མང་ཚོགས་ཀྱི་ནང་ལ་ནི་ཉི་ཧོང་ནང་ལ་དཀའ་ངལ་འཕྲད་པ་དེའི་སྐོར་ལ་ཅིག་ཅར་རེ་རེ་བརྗོད་དེ་ནང་ལ་གྲྭ་པ་བླ་མ་རེད་དགེ་སློང་རེད་ཅེས་པ་མང་པོ་ཅིག་མཉམ་པོ་ལ་ཤེས་རབ་སྙིང་པོ་འདོན་པ་དེ་ལ་ཁོ་རང་ཚོ་ལ་ཅིག་གི་སེམས་པ་ལ་དགའ་པོ་དང་འདི་འདྲའི་ཤུགས་ཆེན་པོ་ཞེ་དྲག་བྱུང་ཞག་སྐྱབས་མགོན་རིན་པོ་ཆེ་གིས་ད་ལྟ། ཉི་ཧོང་གི་སྲིད་བློན་ལ་ཕུལ་བའི་ཕྱག་བྲིས་འདི་ང་ཚོའི་དེར་དོན་གཅོད་ལས་ཁུངས་ཀྱིས་ང་ཚོར་གྲོས་ཚོགས་འཐུས་མི་བརྒྱུད་བྱས་ཡར་བཙུགས་བྱས་སྲིད་བློན་གྱི་ལས་ཁུངས་ལ་འདུག་སེ་ཕུལ་བ་ཡིན། ཡང་ཉི་ཧོང་ནང་བཅའ་བཞུགས་སྐུ་ཚབ་དོན་གཅོད་ཨ་རི་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་མུ་མཐུད་ནས་གསུངས་དོན། ཐེངས་དེར་ང་ཚོས་ཀྱི་མཆོད་འབུལ་སྨོན་ལམ་སྒང་ལ་ང་ཚོའི་དབུ་མཛད་གནང་མཁན་འདི Potala College གི་དགེ་བཤེས་བསོད་ནམས་རྒྱལ་མཚན་ལགས་ཁོ་རང་གིས་དབུ་ཁྲིད་དུ་གནང་སྟེ་དེའི་ནང་ལོགས་ང་ཚོ་སྒྲོལ་མ་དང

ཉི་ཧོང་སྐུ་ཚབ་དོན་གཅོད་ལས་ཁང་གིས་སྨོན་ལམ་གསུང་འདོན་འགོ་ཁྲིད་གནང་བ་དེའི་སྐོར་ཞིབ་ཕྲ་གསལ་བཤད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡོད་སྐུ་ངོ་ཐུགས་རྗེ་གནང། ཐུགས་རྗེ་གནང། དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་དང་པོའི་ཚེས་གསུམ་ཉིན་གནས་མཆོག་རྡོ་རྗེ་གདན་ནང་དགེ་ལྡན་ལུགས་བཟང་གཙུག་ལག་ཁང་ཆེན་མོའི་དགེ་ལུགས་རྒྱུགས་སྤྲོད་ཀྱི་བསླབ་པ་མཐར་ཕྱིན་པའི་དགེ་བཤེས་ལྷ་རམས་པ་རྣམས་ལ་ཕྱག་འཁྱེར་འབུལ་བཞེས་ཀྱི་མཛད་སྒོའི་ཐོག་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་གིས་མ་གཞི་བཀའ་སློབ་བསྩལ་གནང་མཛད་སྐབས་ཉི་ཧོང་ནང་ས་འགུལ་ཆེན་པོ་བྱུང་བ་དེའི་སྐོར་བཀའ་གནང་བའི་རྗེས་སུ་ཤེས་རབ་སྙིང་པོ་གསུང་འདོན་གནང་བའི་དུམ་བུ་ཞིག་གསན་རོགས་གནང། ཉེ་ཆར་ཉི་ཧོང་ལ་ཡ་ས་ཡོམ་སྡུག་ཅག་ཞེ་པོ་ཅིག་བརྒྱབ་བཞག་ག་ད་ཅིག་གི་མི་མང་པོ་ཅིག་འདས་གྲོངས་ཕྱིན་བཞག་ལ། ཡུལ་སྤྱི་རུ་ཁོ་རང་དཔེ་ག་རེ་དཔེ་ས་ཡོམ་གྱི་དཔེ་ཡོམ་འཁྱོམ་ཤུགས་ཆེན་པོ་བྱུང་བྱས་མི་མང་པོའི་སེམས་ལ་ཡ་ད་དངངས་སྐྲག་དང་མ་སྐྱིད་པ་ཡོང་སྡོད་ཡག་ཅིག་བྱུང་བསྡད་བཞག་ཨེ་ནི་ཉི་ཧོང་ཆ་བཞག་ན་སྤྱི་ཡོངས་ཀྱི་ཆ་ནས་བཤད་ན་ནང་པའི་ལུང་པ་ཆགས་བསྡད་ཡོད་རེད་ཨེ་ནི་བའི་ཤེས་རབ་སྙིང་པོ་ཚང་མས་འདོན་སྡོད་ཀྱི་ཡོད་རེད་ས་ད་དེ་འདྲའི་གི་ཡུལ་གྲུ་དེ་ཨེ་ནི་བའི་རྐྱེན་ངན་ཐུག་འཕྲད་ཡོང་དུས་ང་རང་ཚོའི་རང་ཤུགས་ཀྱིས

གསན་མཁན་རྣམ་པ་ཚོས་མཁྱེན་གསལ་ལྟར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། ཆེད་རྩོམ་དང་དཔེ་དེབ་སྦྱར་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཕྱི་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདི་ན་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་ཆེད་གཏམ་ཁག་གསན་རྒྱུ་དང་ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད། དེའི་ཐད་ལེགས་སྤེལ་དགོངས་འཆར་རིགས་ཡོད་ཚེ་དགའ་བསུ་ཞུ་རྒྱུ་དང། ང་ཚོའི་འཕྲིན་གཏོང་དྲ་གནས་ཀྱི་ཁ་བྱང་ནི www dot rfa dot org ཡིན། རྣམ་པ་ཚོས་དུས་རྒྱུན་དུ་ནས་ང་ཚོའི་ལས་རིམ་ལ་ཐུགས་སྣང་གནང་བར་ཐུགས་རྗེ་ཆེ།

ཐེངས་འདིའི་གནད་འགྲེལ་ལེ་ཚན་ནང། ཉེ་དུས་ཨ་མི་རི་ཀའི Thermo Fisher Scientific ཞེས་པའི་ཁེ་གཉེར་ལས་ཁང་གིས་རིགས་རྫས་བསྡུ་རུབ་བྱ་རྒྱུའི་ཡོ་བྱད་ཁག་བོད་ལ་བཙོང་མཚམས་འཇོག་རྒྱུའི་ཐག་གཅོད་བྱས་པའི་གནས་ཚུལ་ཐོན་སྟབས། ཨ་རིའི་ཁེ་གཉེར་ལས་ཁང་དེས་རྒྱ་ནག་ལ་རིགས་རྫས་བསྡུ་རུབ་བྱ་རྒྱུའི་ཡོ་བྱད་བཙོང་མཚམས་འཇོག་དགོས་པའི་དགོས་འདུན་བཏོན་ནས་ངོ་རྒོལ་གནང་མཁན་གྱི་འབྲེལ་ཡོད་མི་སྣ་ཁག་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་ཉིད་འགྲོལ་ཡོལ་ཞུ་བ་ཡིན། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ནས་ང་རྣམས་ཚོར་བཀའ་སློབ་ལམ་སྟོན་ག་དུས་ཡིན་ནའང་གནང་གི་ཡོད་པ་རེད་འཚེ་མེད་ཞི་བའི་ཐོག་ནས་ལས་འགུལ་སྤེལ་ཡག་བྱས་ཙང་ད་འཚེ་མེད་ཞི་བའི་ཐོག་ནས་ལས་འགུལ་སྤེལ་བ་དེ་ལ་ནི་འབྲས་བུ་ཆེན་པོ་ཡོད་པ་ཅིག་ད་རེས་ར་སྤྲོད་ཡག་པོ་ཐུབ་བཞག་བསམ་གི་གང་ཡིན་ཞུས་ན། ཐེངས་མ་གཅིག། གཉིས་ཀྱིས་འགྲིག་ཡ་མེད་པར་ཁོང་ཚོས་རྣམ་འགྱུར་སྡུག་ཅག་དག་གིས་བསྟན་པ་དེ་ཡིན་ནའང་མུ་མཐུད་ནས་འཚེ་མེད་ཞི་བའི་ཐོག་ནས་ལས་འགུལ་སྤེལ་བ་དེ་ད་རེས་དངོས་གནས་ད་ཁོང་ཚོའི་ཚོང་འབྲེལ་འབྲེལ་བ་བཅད་རྗེས་ད་རེས་ཀྱི་འབྲས་བུ་བཟང་པོ་དེ་བྱུང་བ་རེད་བྱས་ཙང། གཅིག་ནས་བདེན་པ་ལ་ཡང་བདེན་པའི་འབྲས་བུ་ཡོད་པ་ཅིག་དང་གཉིས་ནས་འཚེ་མེད་ཞི་བའི་འཐབ་རྩོད་ལ་ཡང་འབྲས་བུ་སྨིན་རྒྱུ་ཡོད་པ་ཅིག་གི་ར་སྤྲོད་གསལ་པོ་ཐུབ་པར་བསམ་གི་བྱས་ཙང། ད་རེས་ཀྱི་གཏམ་བཟང་དེ་གོ་བ་ལ་ཡང་དགའ་བ་ཞིག་བྱུང་ལ་མི་ཚེའི། ད་ལྟའི་སློབ་ཕྲུག་ཚོགས་པས་ལས་འགུལ་མགོ་ཁྲིད་གནང་ཡག་དང། ད་ནས་གཞན་ལས་འགུལ་གནང་སུ་ཡིན་ཡོངས་ལ་ཡག་ཐུགས་རྗེ་ཆེ་ཞེས་ཞུ་འདོད་བྱུང། རྣམ་པ་ཚོས་ད་ལྟ་གསན་པ་དེ་ནི་ཨ་མི་རི་ཀའི་གྲོང་ཁྱེར Boston ནང་རྟེན་གཞི་བྱས་པའི Thermo Fisher Scientific འམ Thermo Fisher འཕྲུལ་རིག་ཚན་རྩལ་བཟོ་ཚོང་ལས་ཁང་མདུན་དངོས་སུ་ངོ་རྒོལ་གྱི་ལས་འགུལ་སྤེལ་བའི་ནང་མཉམ་ཞུགས་གནང་མཁན་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་ངག་དབང་སངས་སྒྲོལ་ལགས་ལ་ཉིན་ཤས་སྔོན་བཟོ་ཚོང་ལས་ཁང་དེས་བོད་ནང་རིགས་རྫས་བརྟག་དཔྱད་བྱེད་ཆེད་ཀྱི་ཡོ་ཆས་ཁག་བཙོང་མཚམས་བཞག་པའི་གནས་ཚུལ་ཐོན་པ་དེའི་སྐོར་གནས་འདྲི་ཞུས་པར་བཀའ་ལན་གནང་བའི་དུམ་བུ་ཞིག་རེད། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་ཨ་མི་རི་ཀའི་ཤར་ཕྱོགས་མངའ་སྡེ Massachusetts གྲོང་ཁྱེར Boston ནང་རྟེན་གཞི་བྱས་པའི Thermo Fisher Scientific ཞེས་པའི་འཕྲུལ་རིག་ཚན་རྩལ་བཟོ་ཚོང་ལས་ཁང་གིས་བོད་ནང་རིགས་རྫས་བརྟག་དཔྱད་བྱེད་ཆེད་ཀྱི་ཡོ་ཆས་ཁག་བཙོང་མཚམས་བཞག་པའི་གསལ་བསྒྲགས་སྤེལ་བ་དེ་བཞིན་ཨ་མི་རི་ཀའི་ཚགས་པར་ཆེ་ཁག་གཙོས་པའི་རྒྱལ་སྤྱིའི་གསར་ལམ་ཁག་གིས་གནས་ཚུལ་རིམ་བཞིན་སྤེལ་སྟབས་དེར་དབུས་བོད་མིའི་སྒྲིག་འཛུགས་དང་བོད་རང་བཙན་སློབ་ཕྲུག་ཚོགས་པ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་ཚོགས་པའམ International Tibet Network ཞེས་བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་བརྒྱ་དང་ཉི་ཤུ་ལྷག་མཉམ་འབྲེལ་གྱི་ཚོགས་པ་སོགས་ནས་དགའ་བསུ་ཞུས་པ་མ་ཟད། དེ་ནི་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དུས་རྟག་ཏུ། མ་གཞི་བཀའ་སློབ་ལམ་སྟོན་ཟབ་མོ་སྩལ་བ་བཞིན། འཚེ་མེད་ཞི་བའི་ལམ་ནས་བོད་དང་བོད་མིའི་བདེན་དོན་ཐག་གཅོད་ཀྱི་ལས་འགུལ་མུ་མཐུད་ནས་སྤེལ་དང་སྤེལ་བཞིན་པར་རྒྱལ་ཁ་ཆེན་པོ་ཐོབ་པ་ཞིག་ཏུ་ངོས་འཛིན་གནང་གི་འདུག་ལ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གསར་དུ་བཞད་པའི་དགའ་སྟོན་གྱི་རྟེན་འབྲེལ་སྲུང་བརྩི་ཞུ་བཞིན་པའི་སྐབས་འདིར་གནས་ཚུལ་བཟང་པོ་ཐོན་པ་དེ་ནི་བོད་ཀྱི་བདེན་མཐའ་ཡང་དེ་དེ་བཞིན་མགྱོགས་མྱུར་དུ་གསལ་བའི་རྟགས་མཚན་བཟང་པོ་ཞིག་ཡིན་པར་ངོས་འཛིན་ཞུ་བཞིན་འདུག། རྩ་བའི་བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་རྣམས་ཀྱིས་ཨ་མི་རི་ཀའི Thermo Fisher Scientific ཞེས་པའི་ཆུ་རིགས་བཟོ་རྩལ་ཁེ་གཉེར་ལས་ཁང་དེ་རྒྱ་ནག་ལ་རིགས་རྫས་བརྟག་དཔྱད་བྱེད་ཆེད་ཀྱི་ཡོ་ཆས་ཚོང་འབྲེལ་བྱས་པ་ཁག་གིས་བོད་ནང་གི་ལོ་ཆུང་བྱིས་པ་ཚུན་ཆད་ཀྱི་ཐོབ་ཐང་འཕྲོག་པ་དང། རྒྱ་ནག་གཞུང་གིས་ཁྲིམས་འགལ་སྒོ་ནས་བོད་མིའི་རིགས་རྫས་བསྡུ་རུབ་བྱེད་བཞིན་པ་ཁག་མཚམས་འཇོག་དགོས་པའི་ལས་འགུལ་ལོ་གཅིག་ཙམ་གྱི་གོང་ནས་སྤེལ་འགོ་བཙུགས་ཡོད་པ་དང་སྔ་ལོའི་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་བཞི་ཉིན་ཨ་རིའི་གྲོང་ཁྱེར Boston ནང་རྟེན་གཞི་བྱས་པའི Thermo Fisher Scientific བཟོ་རྩལ་ཁེ་གཉེར་ལས་ཁུངས་མདུན་ལ་བོད་རང་བཙན་སློབ་ཕྲུག་ཚོགས་པས་གོང་ཞུས་ཀྱི་དགོས་འདུན་ཁག་བཏོན་གནང་སྟེ།

བོད་མིའི་རིགས་རྫས་ཁག་ཁེ་བཟང་བཟའ་རྒྱུའི་ཆེད་མིན་སྐོར་སོགས་ངོ་རྒོལ་སྐད་འབོད་གནང་འདུག། ཡང Thermo Fisher Scientific ཞེས་པའི་ཨ་རིའི་ཁེ་གཉེར་ལས་ཁང་གི་ལས་ཁུངས་ཨ་མའི་མདུན་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་བ་འདིའི་ནང་དངོས་སུ་མཉམ་ཞུགས་གནང་མཁན་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་ངག་དབང་སངས་སྒྲོལ་ལགས་ལ་ད་རེས་གོང་ཞུས་ཁེ་གཉེར་ལས་ཁང་དེ་རྒྱ་ནག་ལ་བཙོང་མཚམས་བྱ་རྒྱུའི་ཐག་གཅོད་བྱས་པ་འདིའི་སྐོར་ཞལ་པར་བརྒྱུད་ནས་འདྲི་ཞུས་པའི་ཁོང་གིས་གསུངས་དོན།

བདེན་པ་ལ་ཡང་བདེན་པའི་འབྲས་བུ་ཡོད་པ་གཅིག་དང་གཉིས་ནས་འཚེ་མེད་ཞི་བའི་འཐབ་རྩོད་ལ་ཡང་འབྲས་བུ་སྨིན་རྒྱུ་ཡོད་པ་གཅིག་གིས་ར་སྤྲོད་གསལ་པོ་ཐུབ་པ་རེད་སེམས་ཀྱི་བྱས་ཙང་ཨ་ནི། ད་རེས་ཀྱི་གཏམ་བཟང་དེ་གོ་བ་ལ་ཡང་དགའ་པོ་ཞེ་པོ་བྱུང་ལ། དམིགས་བསལ་ད་ལྟ་སློབ་ཕྲུག་ཚོགས་པའི་ལས་འགུལ་གོ་སྒྲིག་གནང་ཡ་དང། དེ་ནང་བཞིན་ལས་འགུལ་ནང་ཞུགས་མཁན་ཡོངས་ལ་ཡང་ཐུགས་རྗེ་ཆེ་ཞུ་འདོད་བྱུང། ཡང་དེའི་སྐོར་བོད་རང་བཙན་སློབ་ཕྲུག་ཚོགས་པའི་འཆི་མེད་ལྷ་མོ་ལགས་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པའི་ཁོང་གིས་གསུངས་དོན། ལགས་སེ་ལགས། ཐུགས་རྗེ་གནང་ད་རིང་གོ་སྐབས་གནང་བ་འདི། ང་རང་ཚོ་བོད་རང་བཙན་སློབ་ཕྲུག་ཚོགས་པའི་ངོས་ནས། ད་ལྟ་ལས་འགུལ་འདི་སྤེལ་ནས། ལོ་གཅིག་དང་ལྷག་ཙམ་ལོ་གཉིས་མིན་ཙམ་དཀའ་ལས་བརྒྱབ་པ་རེད། དཀའ་ལས་བརྒྱབ་ནས་ད་ལྟ་དངོས་གནས་དྲང་གནས་གྲུབ་འབྲས་ཐོན་པ་རེད། ད་ལྟ། གྲུབ་འབྲས་ཐོན་པ་དེ་རྐྱེན་གཙོ་བོ་དེ་ད་ང་ཚོ་གི་ལས་འགུལ་སྤེལ་བ་དེ་རེད་ཡིན་ན་ཡང་དེ་དང་མཉམ་དུ་མི་མང་འཛམ་གླིང་ཁག་ག་བ་ག་ས་ནས་ང་ཚོ་ཀྱང་རྒྱབ་སྐྱོར་བྱས་པ་དེ་དེ་བྱས་ནས་ང་ཚོའི་གྲུབ་འབྲས་དེ་ཐོན་པ་རེད་བསམ་གྱི་འདུག་ང་ཚོ་ད་རིང་གྲུབ་འབྲས་ཐོན་པ་དེ་ལ་ཡང་དགའ་བསུ་ཞེ་དྲག་ཡོད། ང་ཚོའི་གི་ལས་འགུལ་ག་དུས་ཡིན་ནའང་སྤེལ་དུས་སྒང་ལ་ཟབ་སྦྱོང་སྐབས་ལ་ང་ཚོའི་གི་གཞོན་སྐྱེས་ལ་ཡང་སློབ་ཚན་སྤྲད་དུས་སྒང་ལ་ཡང་ལབ་ཀྱི་ཡོད། ང་ཚོའི་གིས་ལས་འགུལ་སྤེལ་དུས་སྒང་ལ་ཡང་ཐབས་ཇུས་ནི་ཧ་ཅང་གི་གལ་ཆེན་པོ་རེད་ཐབས་ཇུས་མེད་པ་ཡིན་ན་ལག་ཆ་ག་རེ་ཡིན་ནའི་བེད་སྤྱོད་བཏང་བ་ཡིན་ནའི་ང་ཚོའི་གིས་མཐའ་མ་དེ་ལ་ཡང་གྲུབ་འབྲས་ཐོན་གི་རེད་ཐོན་གི་མ་རེད་ཟེར་ན་གཏན་འཁེལ་ནས་ཧ་གོ་ཡ་ཡོད་མ་རེད་སོང་ཙང་ཐབས་ཇུས་དེ་ཡོད་པ་ཡིན་ན་ང་ཚོ་ལམ་ཁ་ཅིག་བཟོ་ཐུབ་གི་རེད་སོང་ཙང། ང་ཚོའི་ལས་འགུལ་ད་རིང་སྤེལ་བ་དེ་ལ་ཡང་ཐབས་ཇུས་ཡོད་ཙང་ཨ་ནི་དེ་དང་མཉམ་དུ་ལམ་ཁ་མ་འདྲ་བ་མང་པོ་ཅིག་བེད་སྤྱོད་བཏང་བྱས་ཨ་ནི་དེའི་བརྒྱུད་ནས་གང་ག་ཞི་བའི་ལམ་ཐོག་ནས་ང་ཚོའི་གིས་འབྲེལ་བ་བྱས་བྱས་ཨ་ནི་ད་རིང་གྲུབ་འབྲས་དེ་ཐོན་པ་རེད་སོང་ཙང་དགའ་བསུ་ཞེ་དྲག་ཡོད་དེ་དང་མཉམ་དུ་ཨ་ནི་མུ་མཐུད་ནས་ང་རང་ཚོའི་སྤྱི་ཚོགས་ནང་ལ་ཡང་ང་ཚོས་གི་ག་དུས་ཡིན་ནའི་ལས་འགུལ་དེ་འདྲ་སྤེལ་དུས་སྐབས་ལ་ཡང་སྐུ་མཁྱེན་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་གནང་ཟེར་ཨ་ནི་རེ་སྐུལ་ཞུ་གི་ཡིན། ང་ཚོ་ད་རིང་འདི་གྲུབ་འབྲས་ཐོན་པ་དེ་ཧ་ཅང་གི་ཡག་པོ་རེད་ཡིན་ན་ཡང་མུ་མཐུད་ནས་ང་ཚོའི་གི་ད་ལྟ Thermo Fisher ཟེར་བ་ཡིན་ན་བཟོ་ཚོང་ལས་ཁང་གཅིག་རེད་ཚན་རིག་གི། ལུང་པ་ནང་ལ་ཡང་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་ཡིན་ན་ཡང Thermo Fisher ནང་བཞིན་བཟོ་ཚོང་ལས་ཁང་མ་འདྲ་བ་མང་པོ་ཅིག་གང་ལྟར་ང་ཚོའི་བོད་ནང་ལ་ཡང་ཅ་ལག་དེ་འདྲ་རྐུ་མ་རྒྱག་གི་ཡོད་རེད་པ་ཨ་གཏེར་རྡོ་ཡིན་ནའི་རེད་ཨ་ནི་ང་ཚོའི་གི་ཆུ་དང་ག་རེ་ཡིན་ནའི་རེད་རྒྱ་ནག་གཞུང་གིས་ང་ཚོའི་གི་བོད་ནང་ལ་ཡོད་པའི་གང་ག་བཙོང་གི་ཡོད་རེད་པ་སོང་ཙང་ང་ཚོའི་མུ་མཐུད་ནས་ལས་འགུལ་སྤེལ་བཞིན་པ་ཡིན་ཨ་ནི་སོང་ཙང་འོ་འདི་སྐབས་དུ་རྒྱབ་སྐྱོར་གནང་རོགས་གནང་ཟེར་ཨ་ནི་རེ་སྐུལ་ཞུ་ཡིན།
ཡང་འཆི་མེད་ལྷ་མོ་ལགས་ཀྱིས Thermo Fisher ཁེ་གཉེར་ལས་ཁང་ལ་ངོ་རྒོལ་གནང་བའི་ལོ་རྒྱུས་སྐོར་གསུངས་དོན། ང་རང་ཚོའི་གི་ལོ་རྒྱུས་དེ་དེ་འདྲ་ཡིན། ཐོག་མ་དེ་ལ་ཡང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་ཡང་ཞིབ་འཇུག་པ་དང་ཞིབ་འཇུག་ལས་ཁང Human Rights Watch དང Citizen Lab གིས་ཁོ་རང་ཚོའི་སྙན་ཐོ་ཅིག་བཏོན་པ་རེད་དེ་སྐབས་དུ་ཁོ་རང་ཚོའི་གི་བོད་ནང་ལ་ཡང་ཁྲག་དང་རིགས་རྫས་བསྡུ་གི་འདུག་ཟེར་ནས་ཁོ་རང་ཚོའི་གི་གསལ་བསྒྲགས་བྱས་པ་རེད་དེ་སྐབས་དུ་མི་ས་ཡ་གཅིག་ལྷག་གི་ཁྲག་དང་རིགས་རྫས་བསྡུས་འདུག། ལ་ནི་ཁོ་རང་ཚོས་ཀྱི་བཏོན་གནང་དུས་སྐབས་ལ་ཡང་ང་ཚོས་ཀྱི་ཞིབ་འཇུག་བྱས་བྱས་ཨ་ནི་ཨ་མི་རི་ཀའི་ཀྱི་བཟོ་ཚོང་ལས་ཁང་ཆེན་མོ Thermo Fisher གྱི་འབྲེལ་བ་བྱེད་ཀྱི་ཡོད་པ་དེ་ང་ཚོས་ཧ་གོ་སོང་དེ་སྐབས་དུ་ནི་ཞིབ་འཇུག་མང་ཙམ་བྱས་པའི་སྐབས་ལ་ཡང་ཨ་ནི Thermo Fisher གྱི་རྒྱ་ནག་གཞུང་ལ་ཡང་ལག་ཆ་དེ་ཚོ་བཙོང་གི་འདུག་སོང་ཙང་ང་རང་ཚོས་ཀྱི་ལས་འགུལ་འགོ། འགོ་བཙུགས་ནས་ཨ་ནི་ད་ལྟ་བར་དུ་ཨ་ནི་དྲ་རྒྱ་བརྒྱུད་ནས་ང་ཚོས་ཀྱི Petition དེ་ལ་ཡང་མི་ཁྲི་བརྒྱད་ལྷག་གིས་ས་ཡིག་བརྒྱབ་བྱས་ཨ་ནི Thermo Fisher ལ་ལན་བསྐུར་ཡོད་རེད་ང་ཚོ་བོད་ནང་ལ་ཡང་གནས་སྟངས་ཧ་ཅང་གི་ཛ་དྲག་ཡོད་རེད་ཁྱོད་རང་ཚོས་ཀྱི་འཕྲུལ་ཆས་དེ་ཚོ་ཁྲིམས་འགལ་ལས་ཀ་བྱེད་མཁན་དང་དེ་འདྲའི་ལ་ཡང་གཅིག་པོ་བེད་སྤྱོད་གཏོང་གི་ཡོད་མ་རེད་ང་ཚོ་བོད་ནང་ལ་ཡང་ཁོར་ཡུག་ཁོ་རང་བོད་པ་ཅིག་ཡིན་པའི་ཆ་ནས་སོ་སོའི་གི་སྐད་ཡིག་སྦྱངས་པ་ཡིན་ནའི་རེད་སྐྱབས་མགོན་རིན་པོ་ཆེའི་གི་སྐུ་པར་ཉར་བ་ཡིན་ནའི་རེད་ང་ཚོས་ཀྱི་བོད་པའི་དར་ཆ་ཉར་བ་ཡིན་ནའི་དེ་ཚོ་གང་ག་ཁྲིམས་འགལ་ལས་ཀ་བརྩིས་ཀྱི་ཡོད་རེད། དངོས་གནས་ཚོ་བོད་ནང་ལ་ཡང་ཧ་ཅང་གི་ཛ་དྲག་དང་ཉེན་ཁ་ཡོད་རེད་ཟེར་སོང་ཙང Thermo Fisher གི་འཕྲུལ་ཆས་དེ་ཚོ་བོད་ནང་ལ་ཡང་བཙོང་པ་ཡིན་ན་དེ་འགྲིག་མ་རེད་སེ་ལེ་ང་ཚོས་ཀྱི་དེ་ཡིག་བཏང་ཡོད་རེད་དེ་དང་མཉམ་དུ Thermo Fisher བཟོ་ཚོང་ལས་ཁང་མཉམ་དུ་ཐད་ཀར་དུ་ང་ཚོའི་ཀྱི་སྐད་ཆ་བྱས་ཨཱ་ནི་ཁོ་རང་ཚོ་ལ་ཡང་ཤོག་གུ་དེ་ཚོ་བཏོན་ཨཱ་ནི་ཡི་གེ་མང་པོ་ཅིག་བྲིས་གནང་ཡོད་རེད། ཨ་ནི་ཟླ་བ་ཟླ་བ་མང་པོ་ཅིག་གཞུག་ལ་ཡ་ཁོ་རང་ཚོས་ཀྱི་ལན་ག་དུས་ནས་བརྒྱབ་དུས་ག་ལ་རྒྱ་ནག་གཞུང་ལ་ཡ་ཁོ་རང་ཚོས་ཀྱི་ཁྲག་དང་རིགས་རྫས་བསྡུ་ཡག་གི་འཕྲུལ་ཆས་སྤྲད་པ་དེ་ཁོ་རང་ཚོས་ཀྱི་དམིགས་བསལ་ཁྲིམས་འགལ་ལས་ཀ་བྱེད་མཁན་དང་དེ་འདྲ་ལ་ཡ་གཅིག་པོ་བེད་སྤྱོད་བཏང་གི་ཡོད་ཟེར་ནས་ཁོ་རང་ཚོས་ཚུར་ལན་བརྒྱབ་པ་རེད་སོང་ཙང་ང་ཚོས་ཀྱི་མུས་མཐུད་ནས་ཡང། ཨ་རིའི་གྲོས་ཚོགས་ནང་ལ་ཡང་གྲོས་ཚོགས་འཐུས་མི་དེ་འདྲའི་མཉམ་དུ་ཚོགས་འདུ་མང་པོ་ཅིག་ཚོགས་བྱས་ཁོ་རང་ཚོའི་གི་ཡིག་ཐོག་ནང་ལ་ཕབ་བྱས Thermo Fisher ཨ་མི་རི་ཀའི་གི་བཟོ་ཚོང་ལས་ཁང་ཡིན་ཙང་ཨ་ནི་འགྲོ་བ་མིའི་ཐོབ་ཐང་བརྒྱུད་ནས་བསམ་བློ་བཏང་བྱས་ཨ་ནི་བོད་ནང་ལ་ཡང་དེ་ཚོ་རིགས་རྫས་བསྡུ་ཡག་གི་འཕྲུལ་ཆས་དེ་ཚོ་མཚམས་བཞག་དགོས་ཡོད་ཟེར་ནས་ཁོ་རང་ཚོའི་གི་རེ་སྐུལ་ཞུས་ཡོད་རེད་དེ་དང་མཉམ་དུ་ཨ་ནི་ང་ཚོས་མུས་མཐུད་ནས་ལས་འགུལ་སྤེལ་བཞིན་པ་ཡིན་ཙང་ཨ་ནི་བཟོ་ཚོང་ལས་ཁང Thermo Fisher ནང་ཁུལ་ནས་མ་རྩ་འཛིན་སྐྱོང་བྱེད་མཁན་དེ་འདྲ་ཡོད་རེད་པ་དེ་དང་མཉམ་དུ་ང་ཚོས་འབྲེལ་བ་བྱས་བྱས། ནི་ཚོགས་འདུ་འཚོགས་པ་རེད། འདིའི་སྐབས་དུས་ནི་ཐེངས་པ་དང་པོ་ང་ཚོ་གི་བོད་མི་རིགས་མི་དམངས་གཅིག་གིས་ཁོ་རང་ཚོ་ཚོགས་འདུ་མཉམ་དུ་བཅར་བྱས Thermo Fisher མཉམ་དུ་ཐད་ཀར་དུ་འབྲེལ་བ་བྱུང་པ་རེད། ཚོགས་འདུ་དེ་ནང་ལ་ཡང་ང་ཚོའི་གི་བོད་ནང་གི་གནས་སྟངས་སྐོར་ལ་ཡང་བཤད་ཡག་གི་གོ་སྐབས་རག་སོང། ནི་དེའི་གཞུག་ལ་ཡང་ནི་ང་ཚོའི་གི་ཡིག་ཐོག་ནང་ལ་ཕབ་བྱས་ནི Thermo Fisher གིས་དམ་བཅའ་བཞག་པ་རེད་བོད་ནང་ལ་ཡང།

ཡང་བོད་རང་བཙན་སློབ་ཕྲུག་ཚོགས་པའི་འབྲེལ་མཐུད་པ་ཚུལ་ཁྲིམས་སྟོབས་འབྱོར་ལགས་ཀྱིས་གསུངས་དོན།
བཀྲ་ཤིས་བདེ་ལེགས་ད་ལམ Thermo Fisher ལས་འགུལ་དེ་རྒྱལ་ཁ་ཐོབ་པ་དེ་སྤྲོ་སྣང་ཆེན་པོ་བྱུང་སོང་རྒྱུ་མཚན་གཅིག་ནི་བོད་རིགས་གཞོན་སྐྱེས་བོད་དོན་འཐབ་རྩོད་པ་མང་པོས་དཀའ་ལས་བརྒྱབ་པའི་འབྲས་བུ་ཡིན་ཁ་སང་ང་ཚོ་གཞོན་སྐྱེས་ལས་འགུལ་པ་ཁ་ཤས་མཉམ་དུ་འོག་ཅིག་ལ་ཕྱིན་ནས་ནས་རེད་གསར་ཤོག་ལེན་པའི་སྐབས་གཅིག་ཐང་དཀའ་ལས་བརྒྱབ་པའི་འབྲས་བུ། མཐོང་རྒྱུ་མེད་ན། སེམས་ཤུགས་ཆག་ལས་སླ་པོ་རེད་ཡིན་ནའང་ཁ་སང Wall Street Journal གསར་ཤོག་གི་འགོ་བརྗོད་མཐོང་དུས་ཡུན་རིང་བསམ་པའི་རེ་བའི་འབྲས་བུ་སྨིན་པ་བྱུང་སོང། ཡང་བཞུགས་སྒར་དྷརམ་ས་ལའི་དྲ་འབྲེལ་སྲུང་སྐྱོབ་ལས་ཁང་གི་འགན་འཛིན་སྤྱི་འཐུས་བློ་བཟང་རྒྱ་མཚོ་ལགས་ཀྱིས་དགོངས་ཚུལ་གསུངས་དོན། ད་གསར་འགྱུར་ནང་ལ་བཀོད་དེ་གཙོ་བོ་དེ་དང་འདུག་བོད་ནང་ལོགས་ལ་ཡོད་པའི་གི་ཉེན་རྟོག་པ་མང་པོ་ཅིག་ལ་ཉེན་རྟོག་པ་ལ་དེ་བཀོལ་སྤྱོད་གཏོང་གི་མེད་ལབ་དེ་ཁ་སེའུ་འགྲོ་རེད་གསུངས་ཞུས་ཟེར། ཨ་ནི་གི་དེ་ཅིག་བོད་ནང་ལ་ས་ཆ་ག་བ་ག་བ་ཡིན་མེད་ད་ཡ། བོད་དེ་གུ་རུ་གང་དེ་ཁས་ལེན་རྒྱུ་ཡིན་མེད་དེ་ཅིག་དེ་དེ་ཁ་གསལ་པོ་ཞེ་དྲག་ཞེ་དྲག་བཟོས་མེད་པ་འདྲ་པོ་ཞིག་འདུག་ཨ་ནི་རྒྱ་ནག་གཞུང་ལ་བཙོང་གི་མེད་ལབ་ཨ་ནི་ཁྱེད་ཁོ་ན་ཁས་བླངས་མི་འདུག་ད་ད་ད་གཙོ་བོ་དེ་ད་ད་བོད་ནང་ལོགས་གཅིག་པོ་ལ་ད་བཙོང་གི་མེད་པའི་གི་རྣམ་པ་འདྲ་པོ་ཅིག་གི་སྐད་ཆ་བཤད་འདུག་ཨ་ནི་དེ་མ་འཚོང་ཡ་དེ་ད་ད་འདི་ཡིན་ནས་ག་ལ་ཁྱོད་ཀྱི་དེ་རེད་འདུག།
ཡང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་གནང་བའི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པའམ Human Rights Watch ཞེས་པའི་ཚོགས་པའི་ཨེ་ཤི་ཡ་སྡེ་ཚན་གྱི་འགན་འཛིན་གྱི་ཕྱག་རོགས Maya Wang ལགས་ཀྱིས Thermo Fisher Scientific ཞེས་པའི་ཨ་རིའི་ཁེ་གཉེར་ལས་ཁང་གིས་བོད་ལ་རིགས་རྫས་བསྡུ་རུབ་བྱ་རྒྱུའི་ཡོ་ཆས་བཙོང་མཚམས་འཇོག་རྒྱུའི་ཐག་གཅོད་བྱས་པའི་གསལ་བསྒྲགས་བྱས་པ་དེ་ནི

རྒྱ་ནག་གི་བདེ་སྲུང་ལས་ཁང་གིས་བོད་དང་ཤར་ཏུར་ཀི་སི་ཐན་ནང་གི་མི་མང་ཚོའི་རིགས་རྫས་བསྡུ་རུབ་བྱེད་ཀྱི་ཡོད་པ་ཙམ་མ་ཟད་རྒྱ་ནག་རྒྱལ་ཡོངས་ཀྱི་མི་མང་ཚོའི་རིགས་རྫས་བསྡུ་རུབ་ཀྱི་ལས་དོན་གཞི་རྒྱ་ཆེན་པོ་སྤེལ་བཞིན་ཡོད་སྐོར་ཡང་གསུངས་འདུག། ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།
ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང། རྒྱ་གར་གྱི་གུ་རུ་ཀིརམ་གྲོང་ཁྱེར་ནང་དགུན་ཚོང་གཉེར་མཁན་བོད་མིའི་ཁྲོམ་རའི་ཉེ་འཁྲིས་ས་ཁུལ་དུ་རྒྱ་གར་བ་དང་ཧི་མ་ལ་ཡའི་རི་རྒྱུད་མི་རིགས་ཚོས་ཁྲོམ་ར་གསར་འཛུགས་བྱས་པའི་ཐོག་ཚོང་ཟོག་གཅིག་པ་རིན་གོང་ཁེ་པོར་འཚོང་བཞིན་པ་དེས་ཁུལ་དེར་དགུན་ཚོང་གཉེར་མཁན་བོད་མི་ཚོའི་ཚོང་ལ་དོ་ཕོག་འགྲོ་བཞིན་པ་དེའི་ཐད་གུ་རུ་ཀིརམ་སྐྱབས་བཅོལ་བོད་མིའི་ཁྲོམ་རའི་ཚོགས་གཙོ་སྒྲོལ་མ་ཚེ་རིང་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ནང་ལ་དགུན་ཚོང་གཉེར་ཡུལ་ས་ཁུལ་ཕལ་ཆེ་བའི་ནང་བོད་མིའི་ཚོང་པ་ཚོ་ལ་དཀའ་ངལ་མང་དག་ཞིག་འཕྲད་མུས་ལ། རྒྱ་གར་བྱང་ཕྱོགས་ཧར་ཡ་ན་མངའ་སྡེའི། Guru Gram། གྲོང་ཁྱེར་ནང་དུ་ཡོད་པའི། Tibetan Refugee Market། འམ། སྐྱབས་བཅོལ་བོད་མིའི་ཁྲོམ་ར་ཞེས་པའི་ཁྲོམ་ར་དེའི་ནང་ཚོང་ལས་གཉེར་མཁན་བོད་མི་ཚོར། འདས་པའི་ལོ་ཁ་ཤས་ནས་བཟུང་དཀའ་ངལ་ཆེ་ཤོས་དེ་ནི། བོད་མིའི་ཁྲོམ་ར་དེ་དང་ཐག་ཉེ་བའི་ས་ཁུལ་དུ་ཧི་མ་ལ་ཡའི་རི་རྒྱུད་དང་ས་གནས་ཡུལ་མི། དེ་བཞིན་ཕྱི་ནས་ཡོང་བའི་རྒྱ་གར་བའི་ཚོང་པ་སོགས་ཀྱིས་ཚོང་ཟོག་གཅིག་པའི་ཚོང་བརྒྱབ་བཞིན་པའི་ཐོག་རིན་གོང་ཡང་ཁེ་པོར་འཚོང་བཞིན་པ་དེས། མི་ལོ་བཅུ་ཕྲག་མང་པོ་ནས་བཟུང་བལ་གོས་ཀྱི་རྒུན་ཚོང་གཉེར་བཞིན་པའི་བོད་མི་ཚོང་པ་ཚོའི་ཚོང་ལ་དོ་ཕོག་ཆེན་པོ་ཡོང་བཞིན་ཡིན་འདུག་དེའི་ཐོག་ད་ལོ་ད་ལྟ་ཡང་གནམ་གཤིས་དེ་ཙམ་གྲང་མོ་མ་ཆགས་པའི་རྐྱེན་གྱིས་རྒུན་ཚོང་དེ་ཙམ་རྒྱུག་པོ་མེད་ཀྱང་ད་དུང་ཚོང་ཡག་ཏུ་འགྲོ་བའི་རེ་བ་བྱས་ནས་གནས་ཡོད་ཞེས་གུ་རུ་གྷ་རམ་གྲོང་ཁྱེར་གྱི་བོད་མིའི་ཚོང་ལས་ཚོགས་པའི་ཚོགས་གཙོ་སྒྲོལ་མ་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་གི་འདུག།

ཚོང་ཁང་བརྒྱད་ཅུ་ལྷག་གི་ནང། བོད་མི་མི་ཚང་ལྔ་བཅུ་ཡིས་ཚོང་ལས་གཉེར་བཞིན་ཡིན་འདུག་གྲོང་ཁྱེར་དེ་ནང་བོད་མི་ཙམ་མ་ཡིན་པའི་མི་རིགས་གཞན་མང་པོས་བོད་མི་ནང་བཞིན་ཚོང་ཟོག་གཅིག་པའི་ཚོང་རྒྱབ་མཁན་མང་དུ་འགྲོ་བཞིན་པ་དེས་བོད་མི་ཚོང་པ་ཚོའི་ཚོང་ལ་ཁྱད་པར་ཆེན་པོ་བཟོ་གི་འདུག་ཞེས་ཁོང་གིས་མུ་མཐུད་འགྲེལ་བརྗོད་གནང་བྱུང།
རྒྱུ་རྐྱེན་གཙོ་བོ་དེ་གཅིག་ད་གནམ་གཤིས་རང་བྱེད་རོ། ཨ་ནི། གཅིག་ནི། ད་ང་རང་དགེ་ལེགས་འགྲམ་ཞེས་བྱ་ལ་སྟོན་མཐའ་དག་དེ་ཚོ་འགྲམ་ཡིན་འདི་མི་ཚང་མ་འདི་ལས་སླ་བོ་འདུག་ཅེས་ས་ཆ་དེ་ཞུ་ཡས་ལས་སླ་བོ་འདུག་ཅེས་མཐོང་ནས་འདི་ལ་མིའི་ང་ཚོའི་ཉེ་འགྲམ་ལ་མང་པོ་འདུག་ཅེས་གླེང་གི་འདུག་ཨ། ང་རང་ཚོ་བོད་པ་ཡིན་དང་འདུག་ཅེས་ཆུ་བ་འདུག་ཅེས་བོན་བྱེད་ནས་ཨ་ནི། ཧི་མ་ལ་ཡན་དང་དེ་འདྲ་མང་པོ་ཅེས། ང་རང་ཚོ་གི་གཅིག་པ་ཡིན་དང་འདུག་ཅེས་ཉེ་འགྲམ་ལ་མང་པོ་ཨ་ནི། ས་ཆ་འགྲམ་རྣམས་ཀི་ལོ་མི་ཊར་དྲུག་ཀི་ལོ་མི་ཊར་བཅུ་ནང་ལོགས་ཡོད་དུས་ཨ་ནི་ཚོང་ལ་ཁྱད་པར་ཤུགས་ཆེན་འདུག་ལ།

དེ་ཅ་ལག་ཡག་ག་ཡག་ག་ཡོད་ས་ལན་ཁ་ལ་རྒྱབ་སྐྱོར་བྱེད་རོགས་བྱེད་ན་ནི་བསྡུ་བྱེད་ན་ནི་ཚང་མ་ལ་མ་ལྟོས་རོགས་བྱེད་ཞུ་ཡས་ཏོག་ཞུ་གོ་རེ་ནི་ཡོད་ད་ཡ་ཡིན་ཡ་ཡིན་ཏེ་བེད་ཁོ་ན་གཙང་མ་གཙང་རྐྱང་ཀ་མ་ཁྲོ་དུས་ཨ་ཅ་ལག་གཅིག་པ་བྱས་རྒྱ་ཅལ་དེ་ཡ་མ་ཡིན་དུས་ཨ་ནི་རིས་ཁྱད་པར་འདུག་འདུག་ར་ཨ་འདི་ག་ལ་ཅ་ལག་ཉོ་ཡས་ལ་ནི་གཟའ་སྤེན་པ་ཉོ་མང་ཤོས་འདུག་རེད་ཨ་ནི་དེ་ལ་དུས་ཚོད་དེ་གཅིག་མ་ཤེས་མི་དེ་ཚོ་དུས་ཚོད་མང་པོ་སྟོན་ཐུབ་གོ་མ་ར་ཁོ་ར་དུས་ཚོད་ཡས་ཁ་བ་སྟོན་ཨ་འདི་ཚོང་ཁང་མང་པོ་ཡོད་དུས་དེ་ནི་མ་ཨ་ནི་ཀ་མ་བཀྲམ་ཤེས་ཨ་ཁ་བཀྲམ་འདུག་འདུག་ར། འདི་གའི་ནང་དུ་དཀའ་ཉེན་མང་པོ་འགྲོ་བཞིན་འདུག་ལགས། རྒྱ་གར་ནང་ཡོད་པའི་བོད་མི་བརྒྱ་ཆ་དྲུག་ཅུ་རེ་ལྔ་ལྷག་དགུན་ཁའི་དུས་སུ་སུད་ཀྲའམ་བལ་གོས་ཀྱི་ཚོང་ལས་གཉེར་གྱི་ཡོད་པ་དང། དགུན་ཚོང་ནི་རྒྱ་གར་ནང་དུ་ཡོད་པའི་བོད་མི་ཚོའི་དཔལ་འབྱོར་ཡོང་ཁུངས་གལ་ཆེ་ཤོས་ཤིག་རེད་ལ། འདས་པའི་མི་ལོ་བཅུ་ཕྲག་མང་པོའི་རིང་སུད་ཚོང་གིས་བོད་མིའི་འཚོ་གོས་ལ་ཕན་ཐོགས་ཆེན་པོ་བྱུང་ཡོད་ཀྱང་ད་ཆ་ལོ་ལྟར་ཚོང་སྐྱོར་འགྲོ་བཞིན་ཡིན་ལུགས་སྒྲོལ་མ་ཚེ་རིང་ལགས་ཀྱིས་གསུངས་གནང་གི་འདུག།
ད་ལྟ་གནས་སྟངས་འདྲ་མཉམ་ཡག་པོ་བྱུང་ཡོད་མ་རེད། ཨ་ནི་ད་ལོ་བི་ཡན་དུ་འགྲོ་ཆེད་ཁག་པོ་འགྲོ་ས་མཐོང་འདུག་ར་ཡིན་ནའི་ཀ་ཡ། lockdown བྱས་པ་ནས business ཁག་པོ་འགྲོ་ས་མཐོང་འདུག་འདི་ག་ལ་ས་སྐྱ་དེ་ཨ་ནི་ལོ་ཅིག་ང་རང་གི་བོད་པ་མང་ཆེ་ག་མར་སླེབས་དུས་ཨ་ནི་འདི་དེ་རྒྱ་གར་ལ་ཤུགས་ཆེན་པོ་འགྲོ་གི། ཤོར་འགྲོ་འདུག་བྱས་ཨ་ནི་ཧི་མ་ལ་ཡན་ཚོ་མར་ཡོང་དུས་ཨ་ནི་ཤུགས་ཆེན་པོ་འགྲོ་ཤོར་འགྲོ་འདུག་བྱས་ར་ཀ་ཉེ་ད་ཀ།

རྒྱ་གར་གྱི་གྲོང་ཁྱེར་ཆེ་ཁག་རྣམས་ལ་དགུན་ཚོང་གཉེར་བའི་སྐབས་ས་ཁུལ་མང་པོ་རྣམས་ལ་ཁྲོམ་ས་མ་རག་པ་དང་རག་ཀྱང་ས་གླའི་རིན་གོང་ཆེ་བ་སོགས་ཀྱི་དཀའ་ངལ་འཕྲད་བཞིན་པར་སོང། གུར་གྷ་རམ་གྲོང་ཁྱེར་ནང་ཁྲོམ་སའི་དཀའ་ངལ་དེ་ག་འདྲ་ཡོད་མེད་བཀའ་འདྲི་ཞུས་པར་ཁོང་གིས། ང་ཚོ་གི་ས་ཆ་དེ་ནི་སྒེར་པ་ཞིག་ལ་ད་ལོ་ཧན་ད་བྷ་དེ་ནི་སྒེར་པ་དེ་གར་ཆགས་བསྡད་འོ་ལ། སྒེར་པ་དེ་གར་ཆགས་དུས་དེ་ནི percent wise ཏོག་ཙི་ཡར་འཕར་གོ་རེད།

ཧོབ་མེད་ལ་མང་པོ་སྤར་ཨ་ནི་མ་སྤར་ན་ནི་དེ་ཤ་བི་སོང་སོང་བ་མ་རག་དེ་འདྲས་བྱས་ནས་ཡོད་ར་ང་རང་ཚོ་ནི་ད percent wise འཕར་དགོས་རེད་འོན་ཏེ་ནི་མ་སྤྲད་རང་སྤྲད་རེད་བྱས་ལབ་ཡ་ཡོད་མ་རེད་འོན་ཏེ་སྤྲད་ན་ནི་མུ་མཐུད་ནས་སྤྲད་པ་བྱས་ན་ནི་རག་འགྲོ་གི་ལོ་གཅིག་ང་རང་ཚོ Corona གི་འདི་བྱས་ནས་མར་ཡོང་ཡ་རག་ཡོད་མ་རེད་འོན་ཏེ་དེ་རྒྱ་གར་མི་ལ་ཤོར་རེད་ཨ་ནི་འོན་ཏེ་དེ་ང་རང་ཚོ་ས་ཆ་གསར་པ་ལ་འགྲོ་ཨ་ནི་ས་ཆ་དེ་གོང་དེ་ཆེ་རུ་སྤྲད་འོ་ཁེ་བཟང་དེ་མ་བྱུང་སྐད་ག་ཉིས་ཉག་མིན་ན་ཚོ་མ་མ་ལོངས་མ་རྡིབ་བྱས་ནས།

ཕན་ཐོགས་ཆེན་པོ་ཡོང་ངེས་ཡིན་པ། གུར་གྷ་རམ་གྲོང་ཁྱེར་ནང་གི་བོད་མིའི་ཚོང་ལས་ཚོགས་པའི་ཚོགས་གཙོ་སྒྲོལ་མ་ཚེ་རིང་ལགས་ཀྱིས་གསུངས་གནང་གི་འདུག། ད་ལྟ་གཞུང་གི་བཀའ་སྤྱི་འདི་མ་གཉིས་འདི་ཡོད་ན་ང་ཚོ་རོགས་རམ་ད་ཡག་པོ་བྱུང་གི་འདུག་ར་ཨེ་ནི། ད་མང་ཆེ་ད་ག་རང་རེད་ཆ་སྙེ་མ་དང་པོ་བ་འདི་འབུམ་གཉིས་འདུག་ཅི་བྱུང་རེད་ད་ཐེངས་བ་འདི། ཨ་ནི་འོ་འདི་ད་འདི་མ་མཚམས་སྲིད་ལ་ཕེབས་དུས་ང་རང་ཚོ་གི་འདི་དུས་ཚོད་འདི་ཡ་མ་རྒྱངས་རོགས་བྱེད་ལབ་ནི་དུས་ཚོད་འདི་ད་དཔེ་བོ་བྱུང་ཞག་མཚམས་སྲིད་ལ་ཕེབས་ནས།

ཤེས་གསལ་ལྟར་ན་དགུན་ཚོང་གཉེར་མཁན་བུད་མེད་ཚོས་ལོ་ལྟར་ཕྱི་ཟླ་གཉིས་པའི་ནང་ལ་ཚོང་མཇུག་མ་བསྡུས་གོང། བུད་མེད་སྒྲིག་འཛུགས་ནས་གཡར་བའི་བུ་ལོན་དང་སྐྱེད་ཀ་བཅས་དུས་ཐོག་ཕྱིར་འབུལ་ཞུ་གི་ཡོད་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་མཇུག་བསྡུ་མ་ཞུས་གོང་ཐེངས་འདིའི་གསར་འགྱུར་ཁག་གི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ཕྱི་ཚེས་བརྒྱད་ནས་བཅུ་གསུམ་བར་ཉིན་གྲངས་དྲུག་གི་རིང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ་བོད་མིའི་སྒྲིག་འཛུགས་ཀྱི་འགན་འཛིན་སྡེ་ཚན་ཁོངས་ཀྱི་སྲི་ཞུ་ལས་བྱེད་རྣམས་ལ་ཉེར་མཁོའི་བོད་ཀྱི་སྐད་ཡིག་ཟབ་སྦྱོང་གནང་རྒྱུ་ཡིན་འདུག། བཀའ་བརྒྱུད་ཀྱི་དགུན་ཆོས་ཆེན་མོ་ཐེངས་ཉི་ཤུ་རྩ་བཞི་པ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ནས་འགོ་འཛུགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་གཅིག་བར་འཚོགས་རྒྱུ་ཡིན་པ་དང། ད་ཐེངས་ཀྱི་བཀའ་བརྒྱུད་ཀྱི་དགུན་ཆོས་ཆེན་མོ་འཛུལ་ཞུགས་གནང་མཁན་རྒྱ་བལ་འབྲུག་གསུམ་གྱི་དགོན་སྡེ་ཁག་བཅུ་གཉིས་ནས་གྲྭ་པ་ཁྱོན་བསྡོམས་གཅིག་སྟོང་ཉིས་བརྒྱ་ཙམ་གྱིས་འཛུལ་ཞུགས་གནང་འདུག། ཡང་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་སླར་ཡང་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་ལ་སྐུལ་འདེད་གཏོང་དགོས་པའི་ནན་བཤད་བྱས་འདུག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རེས་གཟའ་ཟླ་བའི་ཉིན་རྒྱ་ནག་དམར་ཤོག་ཚོགས་པས་རང་འགུལ་གྱིས་བཅོས་བསྒྱུར་དང་ལྐོག་ཟ་རུལ་སུངས་ལ་འཐབ་རྩོད་བྱེད་བཞིན་པའི་ལས་དོན་མུ་མཐུད་རྒྱུན་སྐྱོང་དགོས་པ་ནན་བཤད་བྱས་ཡོད་པ་རེད། ཡང་རྒྱ་གར་ལྷོ་ཕྱོགས་ཏ་མིལ་ན་ཌུ་མངའ་སྡེའི་ནང་དུ་མ་དངུལ་འཛུགས་བསྒྱུར་གྱི་ཚོགས་འདུ་ཞིག་གི་ཐོག་ཨ་སྒོར་ཐེར་འབུམ་བརྒྱད་ཅུ་ཡི་མ་དངུལ་འཇོག་པའི་གྲོས་མཐུན་ལ་མཚན་རྟགས་བཀོད་པ་གསལ་བསྒྲགས་གནང་འདུག། ཨ་རི་ཕྱོགས་ནས་རྒྱ་གར་དང་མཉམ་འབྲེལ་གྱི་སྒོ་ནས་རྒྱ་གར་དང་ཞི་བདེ་རྒྱ་མཚོའི་བརྟན་ལྷིང་ལ་དར་སྤེལ་གཏོང་རྒྱུ་ཡིན་འདུག་ཨ་མི་རི་ཀའི་རྒྱལ་ས Washington ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན David Burke ལགས། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་མཁའ་འགྲོ་གཡང་འཛོམས་གཉིས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།